ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་གི་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་གཉིས་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཐུན་མོང་གིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་ལྷ་སར་མགོན་པོ་སྐྱིད་ལ་གློད་བཀྲོལ་བཏང་ཡོད་ཀྱང། རྒྱལ་ས་ལྷ་སའི་ནང་བཞུགས་མ་ཆོག་པར་བླ་བྲང་དུ་ཕྱིར་འབུད་གཏོང་རྒྱུའི་ཉེན་ཁ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཚང་མས་ཉིན་གཅིག་གི་ལས་གླ་བསྡུས་ཏེ་ཧི་མ་ཅལ་མངའ་སྡེའི་ནང་ཆུ་ལོག་གནོད་ཐབས་ལ་གདུང་སེམས་མཉམ་སྐྱེད་མཚོན་པར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་ཕྱག་ཏུ་ཧིན་སྒོར་འབུམ་བཅུ་གཅིག་ལྷག་ཕུལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་བུད་མེད་ཚོའི་བདེ་འཇགས་ཆེད་བུད་མེད་སྡོད་ཁང་ཞེས་པ་ཞིག་གསར་རྒྱག་བྱས་ཡོད་པའི་སྐོར་དང། ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་ནག་གིས་འབྲུག་ཡུལ་དང་ལྷན་དུ་ས་མཚམས་ཀྱི་རྩོད་གཞི་ཁག་སྒྲིག་འཇགས་དང་འབྲེལ་བའི་གྲོས་མོལ་བྱེད་པ་དང་མཉམ་དུ་འབྲུག་ཡུལ་གྱི་ས་ཆ་ཧམ་འཕྲོག་བྱེད་བཞིན་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་མི་ནི་སོ་ཊའི་མངའ་སྡེའི་ནང་བོད་ཀྱི་སྐད་དང་རིག་གཞུང་བསླབ་གཞིའི་དམིགས་བསལ་སློབ་གྲྭ་ཞིག་འཛུགས་འཆར་གྱི་དེབ་སྐྱེལ་བྱེད་མཁན་ཇི་ཡོད་དང་འགྲོ་གྲོན་གཏོང་མིན་སོགས་ཀྱི་ཐད་འགན་འཁྱེར་གནང་མཁན་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་བཀའ་འདྲི་ཞུས་པ་ཞིག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་གསུང་ཆོས་བཀའ་དྲིན་སྩལ་གནང་རྒྱུ་ཡིན་འདུག་དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་གིས། ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་དང་བཀའ་སློབ་སྩལ་གནང་ཡོད་པ་དང། ཚེས་ཉི་ཤུ་རྩ་གསུམ་ཉིན་ཕྱི་ནང་གི་ཚོགས་བཅར་བ་རྣམས་ཀྱི་ལྷན་དུ་མཆོད་རྟེན་རིན་པོ་ཆེའི་སྐུ་མདུན་དུ་འཛམ་གླིང་ཞི་བདེའི་ཆེད་ཐུགས་སྨོན་གསོལ་འདེབས་མཛད་གནང་རྒྱུ་ཡིན་འདུག། ཁ་ས་ཚེས་ཉི་ཤུ་རྩ་གཅིག་ཉིན་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་དིཤ་ཀུ་མར་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆེད་བཅར་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་འཕྲད་ཞུས་ཡོད་པ་རེད། དེའི་གོང་ཙམ་ལ་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཀྱང་མཇལ་བཅར་ཞུས་པ་བཅས་ཕྱི་ནང་གི་དད་ལྡན་མང་དག་ཞིག་ལ་མཇལ་ཁ་བསྩལ་གནང་བཞིན་ཡོད་པ་རེད། ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་སུ་མཛད་འཆར་གཞིར་བཟུང་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཟླ་བ་དེའི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཉིན་གྲངས་གཉིས་རིང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་གནང་རྒྱུ་དང། ཚེས་སུམ་ཅུ་སོ་གཅིག་ཉིན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གནང་རྒྱུ་ཡིན་འདུག་དེ་ནས་རིམ་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལུགས་ཀྱི་ལོ་གསར་བའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག། བོད་ཀྱི་རྒྱལ་ས་ལྷ་སའི་ནང་ཉེ་ཆར་འཛིན་བཟུང་བྱས་པའི་མགོན་པོ་སྐྱིད་ལ་གློད་གྲོལ་བཏང་ཡོད་ཀྱང་ལྷ་སར་སྡོད་མི་འཇུག་པར་བླ་བྲང་དུ་ཕྱིར་ཕུད་གཏོང་རྒྱུའི་ཉེན་ཁ་ཡོད་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་རྒྱ་ནག་གཞུང་གིས་འདས་པའི་ཉིན་གྲངས་དགུ་རིང་བཀག་ཉར་རྗེས་གློད་གྲོལ་བཏང་ཡོད་པ་དང་ད་ལྟའི་ཆར་བཀག་ཉར་ཁང་དུ་སློབ་གསོ་ཟེར་བ་ཞིག་བཏང་ཡོད་ཚུལ་ལས། ཁོང་གཉིས་ཀྱི་འཕྲོད་བསྟེན་གནས་སྟངས་དང་བཀག་ཉར་ཁང་དུ་རྡུང་རྡེག་བཏང་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་དམ་དྲག་རྐྱེན་གྱིས་ཤེས་རྟོགས་ཐུབ་ཀྱི་མེད་སྐོར་ཁོང་གཉིས་དང་འབྲེལ་བ་ཡོད་པའི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་ཕྱི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་ལགས་གཉིས་གློ་བུར་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་འཛིན་བཟུང་དང་རྗེས་སུ་ཁོང་གཉིས་ལ་སློབ་གསོ་སྤྲོད་དགོས་སྐོར་བརྗོད་ནས་བཀག་ཉར་བྱས་ཡོད་ཀྱང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་ཡོད་པ་དང་ཡང་འབྲེལ་ཡོད་གཞན་དེ་ད་ལྟའི་ཆར་མགོན་པོ་སྐྱིད་དང་ཆོས་སྐྱོང་གཉིས་ཀྱི་ནང་མི་ཚོས་ཁོང་གཉིས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ལྷ་ས་ནས་སྡོད་མི་འཇུག་པར་བླ་བྲང་དུ་ཕྱིར་ཕུད་གཏོང་རྒྱུའི་ཉེན་ཁ་ཞིག་ཡོང་གི་ཡོད་པའི་འཇིགས་སྣང་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་ཀྱིས་བོད་ལྗོངས་མི་དམངས་ཁྲིམས་ཁང་གི་མདུན་དུ་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང་ནང་མི་ཚོ་ཁོང་དང་ཐུག་འཕྲད་བྱ་འཇུག་དགོས་པ་སོགས་ཀྱི་ངོ་རྒོལ་དང་འབྲེལ་འཛིན་བཟུང་བཀག་ཉར་བྱས་ཡོད་པ་རེད་ལ་སྤྱིར་མགོན་པོ་སྐྱིད་ལགས་ཀྱིས་ད་ལོའི་ཕྱི་ཟླ་གསུམ་པ་དང་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་དྲང་བདེན་མིན་པའི་ཁྲིམས་ཆད་ལ་ངོ་རྒོལ་རིམ་པ་བྱས་ཡོད་པ་དང། ངོ་རྒོལ་གྱི་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དང་འཛིན་བཟུང་བཀག་ཉར་ཐེངས་མང་བྱས་ཡོད་པ་རེད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་གྲོས་ཚོགས་ཚོགས་དུས་འཆར་ལོའི་ཕྱི་ཟླ་གསུམ་པའི་ནང་བསྐོང་ཚོགས་གནང་རྒྱུ་ཡིན་འདུག་དེ་ཡང་ཚོགས་དྲུང་ཡིག་ཚང་གིས་སྔོན་དུ་ཚོགས་བརྡ་བཏང་བའི་ནང་གསལ་ལྟར་ན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱི་ཕྱི་ཟླ་དགུ་པའི་ནང་ཚོགས་དུས་དྲུག་པའི་སྐབས་ཉིན་ཤས་རིང་དགོས་ངེས་ཀྱི་གྲངས་ཚད་མ་ལོངས་པར་བརྟེན་ཚོགས་འདུ་ཕར་འགྱངས་གནང་དགོས་བྱུང་ཡོད་པ་དང་སྒྲིག་གཞི་དགོངས་དོན་བཞིན་ཚོགས་གཙོ་བགྲེས་གཞོན་རྣམ་གཉིས་ནས་ཕར་འགྱངས་དང་འབྲེལ་ཐག་གཅོད་གནང་རྒྱུའི་སྐུ་དབང་ཐོག་ནས་སླར་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ཁ་སྐོང་གནང་རྒྱུའི་བརྡ་ཐོ་བཏང་གནང་ཡོད་པ་རེད། འོན་ཀྱང་སྤྱི་འཐུས་བཅུ་དྲུག་ཙམ་ནས་གོང་ཞུས་དུས་ཚོད་གལ་ཆེ་དེའི་སྐབས་ཚོགས་བཅར་ཞུ་ཐུབ་མིན་གྱི་ཞུ་སྙན་ཕུལ་ཡོད་པར་བརྟེན་སླར་ཡང་ཁ་སང་ཚེས་ཉི་ཤུ་རྩ་གཅིག་འཁོད་པའི་ཚོགས་དྲུང་ཡིག་ཚང་ནས་ཚོགས་བརྡ་བཏང་གནང་འདུག་གོང་ཞུས་ཚོགས་བརྡའི་ནང་གསལ་ལྟར་ན། བོད་མི་མང་སྐབས་བཅུ་བདུན་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་བདུན་པ་དེ་བཞིན་འཆར་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་ཚེས་སུམ་ཅུ་བར་ཉིན་གྲངས་བཅུ་གཉིས་རིང་ཚོགས་གཏན་འཁེལ་འདུག་ལ་སྤྱི་འཐུས་རྣམས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་ཚོགས་དྲུང་ལས་ཁུངས་སུ་འབྱོར་ཐོ་བརྒྱབ་དགོས་ལུགས་བརྡ་ཐོ་དེའི་ནང་བཀོད་འདུག། གསར་འགྱུར་གཞན་ཞིག་ལ་རྒྱ་ནག་གིས་ཆེས་དཀོན་པའི Rare Earth ཞེས་པའི་ལྕགས་རིགས་ཀྱི་ཐོན་རྫས་ཕྱིར་ཚོང་བྱེད་རྒྱུར་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཀྱི་ཉེན་ཁ་ཡོད་ལུགས་བཤད་ནས་བཀག་སྡོམ་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་ཁ་སང་གཟའ་ཕུར་བུའི་ཉིན་ནས་བཟུང་རྒྱ་ནག་གིས Rare Earth ཞེས་ཆེས་དཀོན་པའི་ལྕགས་རིགས་བཅུ་བདུན་ལས་གྲུབ་པའི་ཐོན་རྫས་དེ་བཞིན་ཕྱི་ཕྱོགས་སུ་ཚོང་འགྲེམ་བྱེད་རྒྱུ་བཀག་སྡོམ་བྱེད་རྒྱུ་ཡིན་ལུགས་དང་དེའི་རྒྱུ་མཚན་ནི་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་འབྲེལ་བ་ཡོད་ཚུལ་འགྲེལ་བཤད་བརྒྱབ་ཡོད་པ་རེད། གོང་དུ་ཞུས་པའི་རྩ་ཆེའི་ཐོན་རྫས་དེ་ནི་འཛམ་གླིང་ནང་ནས་ཐོན་ཁུངས་བརྒྱ་ཆ་མང་ཤོས་དེ་རྒྱ་ནག་ཆགས་ཀྱི་ཡོད་པ་དང། དེའི་ཐོག་ནས་དཔེར་ན་གློག་དང་མོ་ཊའི་ཅ་དངོས་དེ་བཞིན་ངར་ལྕགས་བཟོ་རྒྱུ་སོགས་ལ་སྤུས་ཚད་ཡག་ཤོས་དང་ཐོན་ཁུངས་ཀྱི་ཆེས་དཀོན་པོ་ཞིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨ་རི་དང་རྒྱལ་ཁབ་གཞན་ཁག་ཅིག་ནས་ཀྱང་རྒྱ་ནག་ལ་དམིགས་བསལ་བརྟེན་མི་དགོས་པའི་ཐོག་ནས་ལྕགས་རིགས་འདི་འདྲ་བ་སྔོག་འདོན་དང་བཟོ་རྒྱུའི་འཆར་གཞི་བྱེད་ཀྱི་ཡོད་ཀྱང་རྒྱ་ནག་ལྟ་བུའི་ཐོན་ཁུངས་ཆགས་ཀྱི་མེད་པ་རེད། ཡང་ད་རེས་ལྕགས་རིགས་དེ་བཞིན་ཕྱིར་ཚོང་བྱེད་རྒྱུར་རྒྱ་ནག་གིས་བཀག་འདོགས་བྱེད་བཞིན་པའི་གནད་དོན་དེའི་ཐད Neo Performance Materials ཞེས་པའི་འབྲེལ་ཡོད་ཚན་པའི་འགན་འཛིན་ཟུར་པ་སྐུ་ཞབས Karayannopoulos ཡིས། འདི་ལྟ་བུའི་བཀག་སྡོམ་རྒྱ་ནག་གིས་དེ་སྔ་ཡང་བྱས་མྱོང་ཡོད་རེད་འོན་ཀྱང་ལྕགས་རིགས་ཀྱི་ནང་གསེས་གང་གི་ཐད་ཕྱིར་ཚོང་བཀག་སྡོམ་བྱས་ཡོད་མེད་ཙམ་ཞིག་རེད་ཅེས་གསུངས་འདུག་གང་ལྟར་རྒྱ་ནག་ནང་ཐོན་ཁུངས་ཆེ་བ་དང་རྩ་ཆེའི་ལྕགས་རིགས་འདི་མོ་ཊ་དང་གློག་གི་འཕྲུལ་ཆས་ཙམ་མ་ཡིན་པར་དེང་དུས་འཕྲུལ་ཆས་ལ་མཁོ་བའི་གལ་ཆེའི་ཐོན་རྫས་ཤིག་ཀྱང་ཡིན་པ་དང་ནུབ་ཕྱོགས་རྒྱལ་ཁབ་ཚོས་རྒྱ་ནག་ལ་བརྟེན་དགོས་པ་ཞིག་བཟོ་ཐབས་སུ་དམིགས་པ་ཞིག་ཡིན་པའི་དཔྱད་ཞིབ་ཀྱང་བྱེད་ཀྱི་ཡོད་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་ཁག་མུ་མཐུད་དེ་གསན་ཞུ་རོགས་གནང་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཚང་མས་ཉིན་གཅིག་གི་ལས་གླ་བསྡུས་ཏེ་ཧི་མ་ཅལ་མངའ་སྡེའི་ནང་ཆུ་ལོག་གནོད་ཚབས་ལ་གདུང་སེམས་མཉམ་སྐྱེད་མཚོན་པར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་ཕྱག་ཏུ་ཧིན་སྒོར་འབུམ་བཅུ་གཅིག་ལྷག་ཕུལ་ཡོད་པའི་སྐོར་ལོ་པེ་ལགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་རྡ་རམ་ས་ལར་ཧི་མཱ་ཅལ་མངའ་སྡེའི་དགུན་དུས་ཀྱི་གྲོས་ཚོགས་ལས་རིམ་ཚུགས་བཞིན་པ་དང་སྐབས་བསྟུན། ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སུ་ཁི་ཝིནྡར་སུ་ཁུ་མཆོག་བཞུགས་སྒར་དུ་ཆེད་ཕེབས་གནང་ཡོད་པས། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གཅིག་གི་ཉི་མ་སྤྱི་ཁྱབ་བློན་ཆེན་གྱི་ས་ལ་བཅར་ཏེ། འདི་ལོའི་བར་སྐབས་ཧི་མཱ་ཅལ་མངའ་སྡེ་གི་ནང་ཆར་དུས་ཀྱི་ཆར་ཞོད་བསྡུ་ཤུགས་ཆེས་ལ་བརྟེན་ནས་ཆུ་ལོག་དང་ས་རུད་སོགས་ཀྱིས། མི་རྒྱུ་ཕྱུགས་གསུམ་ལ་གོད་ཆག་ཚབས་ཆེན་ཕོག་ཡོད་པར་གདུང་སེམས་མཉམ་བསྐྱེད་མཚོན་ཕྱིར། བོད་མིའི་སྒྲིག་འཛུགས་བཀའ་ཤག་གིས་ཐུགས་ཐག་བཅད་པ་གཞིར་བཟུང། ཧི་མཱ་ཅལ་གྱི་མི་མང་ལ་ངལ་སེལ་གྱི་ཆེད་ལ་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཆེ་ཕྲ་ཡོངས་ཀྱི་ཉིན་གཅིག་གི་གླ་ཆ། རྒྱ་གར་སྒོར་མོ་འབུམ་བཅུ་གཅིག་ལྷག་སྤྱི་ཁྱབ་བློན་ཆེན་གྱི་ངལ་སེལ་ཐེབས་རྩ་གི་ནང་ཞལ་འདེབས་ཕུལ་རྒྱུ་ཐུགས་ཐག་བཅད་ཡོད་པ་དེ། སྤྱི་ཁྱབ་བློན་ཆེན་ཁོང་ལ་ཆེད་བཅར་གྱིས་ཕྱག་ཏུ་ཕུལ་ཡོད་པ་སོགས་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འགྲེལ་བརྗོད་གནང་གི་འདུག། ཧི་མ་ཅལ་ལ་ཡར་བསྡད་ཡོད་པ་སོང་ཙང་ད་གདུང་སེམས་མཉམ་བསྐྱེད་མཚོན་བྱེད་ལ་དཔལ་ལྡན་བཀའ་ཤག་ལྷན་རྒྱས་ནས་ཐུགས་ཐག་བཅད་པ་ནང་བཞིན་བོད་མིའི་སྒྲིག་འཛུགས་ལས་འགུལ་ལས་བྱེད་ཡོངས་རྫོགས་ཀྱི་ཉི་མ་གཅིག་གི་གླ་ཆ་དེ་ཨ་ནེ་ང་ཚོའི་ཆར་ཞོད་གོད་ཆག་ལ་ཡར་ཨ་ནེ་སྤྱི་ཁྱབ་བློན་ཆེན་གྱི་ངལ་སེལ་ཐེབས་རྩ་ནང་ལ་ཡར་ཞལ་འདེབས་ཕུལ་གྱི་ཡིན། ཞེས་བརྗོད་ནས། དེ་ག་ཙམ་རྒྱུན་རིང་པོ་ཞིག་འདུག་སེ་ལྷག་པ་རེད་ག་རེ་ཟེར་ན། སྐབས་ཅིག་ལ་ཁོ་རང་སྙུང་གཞི་བཞེས་པ་རེད། སྐབས་ཅིག་ལ་ཡང་ཁོ་རང་ཏེ་ལིང་ག་ན་དང་ས་གནས་གཞན་པ་ཅིག་ཕེབས་རྗེས་ནས་ང་ཚོས་རྗེས་དྲི་ཞུ་ཞལ་བཞེས་གནང། ཡང་ཤིམ་ལ་བཅར་ནས་ཁོ་རང་བཞུགས་མེད་པའི་དུས་ཚོད་ཁེལ་དེ་འདྲའི་ཟེར་ནས་ནི་མདང་དགོང་རྡ་རམ་ས་ལ་ལ་ཡར་ད། ཧི་མ་ཅལ་གྱི་དགུན་ཁའི་གྲོས་ཚོགས་འཚོགས་ས་ལ་ཆིབས་བསྒྱུར་གནང་ཡོད་པ་སོང་ཙང་ཨ་ནི་གྲོས་ཚོགས་ནང་ལ་ང་ཚོས་འདུག་སེ་ཕུལ་ཡག་གོ་སྐབས་བྱུང་བ་རེད། གཞན་ཡང་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་ཁོང་ཚོའི་ཐོག་མའི་འཆར་གཞི་ལྟར་ན། ཧི་མ་ཅལ་མངའ་སྡེའི་ཁུལ་ཡོད་པའི་ས་ཆ་གི་གནད་དོན་སྤྱི་ཟླ་ལྔ་པའི་ནང་སྲིད་སྐྱོང་མཆོག་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་ཞུས་ནས་ཞུས་ཚར་བ་དེ་མཇུག་སྐྱོང་གི་བཀའ་མོལ་ཞུ་རྒྱུ་གི་ཡིག་ཆ་ཆ་ཚང་གྲ་སྒྲིག་ཟིན་པ་ཡིན་མོད། དུས་ཚོད་ཏག་ཏག་མ་བསྡད་པར་ཁོང་རང་ཕེབས་རན་པ་དང་ཧི་མ་ཅལ་མངའ་སྡེ་གཞུང་བཀའ་དྲིན་ཆེན་པོ་ཡིན་པས། ང་ཚོས་སྤྱི་ཁྱབ་བློན་ཆེན་མཆོག་ལ་སྟོན་པ་གི་སྐུ་ཐང་ཞིག་ཕྱག་རྟགས་སུ་ཕུལ་བ་ཡིན་ཞེས་ཀྱང་འགྲེལ་བརྗོད་གནང་གི་འདུག། ཁོང་རང་མར་ཕེབས་རན་ཁ་བྱས་ཨ་ནི་ཁོང་རང་གིས་ག་རེ་གསུང་གི་འདུག་ཟེར་ན། ད་ང་ད་ནི་འདི་ཛ་དྲག་དེ་འདྲའི་གཅིག་གི་དུས་ཚོད་ཁེལ་དེ་ཡོད་པ་སོང་ཙང་གང་ཡང་བྱེད་ཐུབ་མ་སོང། གཞན་མེད་ན་ཁྱེད་ཚོ་མཉམ་དུ་ཇ་ཞིག་འཐུང་བྱས་སྐད་ཆ་ལྷོད་ལྷོད་བཤད་དགོས། བསམས་སོང་སྟེ། ཡིན་ན་ད་ང་ད་འདྲ། གནམ་གྲུ་འཕུར་རན་སོང་ཨ་ནི་ད་ང་གཅིག་འགྲོ་མཁན་ཡིན། བྱས་བྱས་དེ་འདྲས། བཀའ་གནང་ཨ་ནི་ང་ཚོས། ཧི་མ་ཅལ་གཞུང་ཁོ་རང་བཀའ་དྲིན་ཆེན་པོ་ཡིན་པ་སོང་ཙང་སྟོན་པའི་སྐུ་ཐང་གཅིག་ཨ་ནི་ང་ཚོ་འདུག་སེ་ཕུལ་བ་ཡིན། ད་དེ་ཙམ་གྱི་དུས་ཚོད་ཅིག་མ་གཏོགས་ད་འདྲའི་ཆ་ལ་ང་ཚོ་དུས་ཚོད་དམིགས་བསལ་གང་ཡང་རག་མ་སོང། དེ་མིན་ཡང་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་ཧི་མ་ཅལ་མངའ་སྡེ་གི་ཐོག་ནས་ཉེ་སྔོན་སྲིད་སྐྱོང་མཆོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་གནང་སྐབས། རྩ་བའི་མངའ་སྡེ་རང་ལ་ད་ལྟའི་ཆར་དཔལ་འབྱོར་གྱི་དཀའ་ངལ་ཅུང་ཙམ་ཡོད་པས། དཔལ་འབྱོར་གྱི་རོགས་རམ་དམིགས་བསལ་གནང་མི་ཐུབ་ནའང། ཆབ་སྲིད་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ལ་རྒྱབ་རོགས་གང་ཐུབ་གནང་རྒྱུ་ཡིན་པ་དང། ཧི་མ་ཅལ་མངའ་སྡེ་གི་ནང་བོད་མི་བཙན་བྱོལ་བ་ཁ་འཐོར་དུ་གནས་པ་མང་པོར་ས་ཆའི་ལས་གཞི་དང་ས་ཆའི་རྙོག་དྲ་གི་དཀའ་ངལ་མང་དུ་ཡོད་པའི་རིགས་དེར། མངའ་སྡེའི་སྤྱི་ཁྱབ་དྲུང་ཡིག་ཆེན་མོ་དང་ནགས་ཚལ་ལས་ཁུངས། ཁྲལ་བསྡུ་ལས་ཁུངས་གི་དྲུང་ཆེ་བཅས་སུ་རིམ་པ་མང་པོར་ཞུ་ཐུབ་ཡོད་པའང་ངོ་སྤྲོད་གནང་གི་འདུག་ཅིང། རྒྱ་གར་ཧི་མ་ཅལ་མངའ་སྡེ་ནི་བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་དང་བོད་མིའི་སྒྲིག་འཛུགས་དབུས་ལྷན་ཁང་ཁག་དང་བཅས་པ་ཆགས་ཡུལ་ཡིན་པ་མ་ཟད། བཙན་བྱོལ་བོད་མིའི་གཞིས་ཆགས་དང་དགོན་སྡེ་སློབ་གྲྭ་ཁག་ཀྱང་ཧ་ཅང་མང་པོ་ཞིག་གནས་ཡུལ་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

བུད་མེད་ཚོའི་བདེ་འཇགས་ཆེད་བུད་མེད་སྡོད་ཁང་ཞེས་པ་ཞིག་གསར་རྒྱག་བྱས་ཡོད་པའི་སྐོར། བཞུགས་སྒར་རྡ་རམ་ས་ལའི་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། དགུང་ལོ་དྲུག་སྐབས་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་བའི་བསོད་ནམས་མཁའ་འགྲོ་ལགས་ཀྱིས་རང་ཉིད་ལྡི་ལི་མཐོ་སློབ་འགྲིམ་བཞིན་པའི་སྐབས་ཀྱི་མྱོང་བ་དང་འབྲེལ་ནས་ལྡི་ལི་ཁུལ་དུ་དཀའ་ངལ་འཕྲད་བཞིན་པའི་བོད་པ་དང་རྒྱ་གར་བྱང་ཤར་ཁུལ་གྱི་བུད་མེད་ཚོའི་བདེ་འཇགས་ཀྱི་ཆེད་དུ་བུད་མེད་ཉི་ཤུ་རྩ་བཞི་ཙམ་གྱི་སྡོད་གནས་ཡོད་པའི་བུད་མེད་སྡོད་ཁང་ཞེས་པ་ཞིག་གསར་འཛུགས་གནང་འདུག་ཅིང་དེ་ན་དུས་གསུམ་གྱི་ཞལ་ལག་ཚུད་པའི་སྡོད་ཁང་དཀྱུས་མ་ཞིག་ལ་ཟླ་རེར་ཧིན་སྒོར་བདུན་སྟོང་ལྔ་བརྒྱ་ལེན་གྱི་ཡོད་འདུག། AC དང non AC ལེན་ཡོད་རེད། ཨོ་དེ AC མེད་རྒྱུ་དེ་ན་སྒོར་མོ་བདུན་སྟོང་ལྔ་བརྒྱ་རེད། སྒོར་མོ་བདུན་སྟོང་ལྔ་བརྒྱ་དེ་ན་ཞལ་ལག་དུས་གསུམ་བྱས།

བུད་མེད་ཀྱི་བདེ་འཇགས་གཙོ་བཟུང་གིས་ནང་དུ་གློག་བརྙན་པར་ཆས CCTV དང་བདེ་འཇགས་མི་སྣ་སོགས་ཀྱི་མཐུན་རྐྱེན་བསྐྲུན་ཡོད་འདུག། ང་ཚོ་གིས་དེ་ལ་བདེ་འཇགས་གཙོ་བོ་བཙུགས་ཏེ་ག་རེ་ལབ་ན་ཆུ་ཚོད་དགུ་དང་ཕྱེད་ཀ་ལ་ང་ཚོ་གིས་རྒྱལ་སྒོ་སྒོ་བརྒྱབ་པ་རེད། ནང་ལོགས་ལ་ས་ཆ་ག་ས་ག་ལ CCTV ཡོད་རེད། ཆུ་ཚོད་ཉི་ཤུ་རྩ་བཞི་ལ་ང་ཚོ་ལས་བྱེད་རེ་རེ་ཡོད་རེད་ང་རང་ཚང་མ་སྐོར་ར་རྒྱག་གི་རེད། night duty མ་སོང་ན་དགོང་དག་ཐུག་ཉིན་དེ་ང་ར། ཞོགས་ཀས་ཉིན་གུང་དག་ལས་ཀ་བྱེད་མཁན་ང་ཚོ་ཅིག། turn wise ཡོད་རེད། ཁོ་མོས་ཚོང་ལས་དེ་ཡི་དམིགས་ཡུལ་གཞན་ཞིག་ནི་བོད་ཀྱི་ན་གཞོན་ཚོར་རང་ཁ་རང་གསོའི་ཚོང་ལས་དང་ལས་དོན་སོགས་ལ་འབད་དགོས་པའི་བརྡ་ལན་ཞིག་ཀྱང་ཡིན་པ་དང། བུད་མེད་སྡོད་ཁང་དེ་ནི་ཁོ་མོ་རང་གིས་འགྲོ་གྲོན་བཏང་སྟེ་གསར་འཛུགས་གནང་བ་ཞིག་ཡིན་འདུག། བུད་མེད་སྡོད་ཁང་དེ་ནི་སོ་སོ་རང་གིས་དཀའ་ལས་བརྒྱབ་སོ་སོ་རང་གིས་སྦ་ཁུག་ཐོག་ནས་བཟོས་པའི་དགོས་འདོད་ཅིག་ཡིན་ར། ཨ་ནི་འོ་འདི་ནས་ག་རེ་དྲན་གྱི་འདུག་ལབ་ན་སྤྱི་བཏང་ནི་ང་རང་ཚོ་ག་དུས་ན་ང་ཚོ་ང་བོད་པ་སྤྱི་ཚོགས་ནང་ལོགས་ལ་ག་རེ་མཐོང་སོང་ཟེར་ན། Free ལ་དཔེ་དགའ་བོ་ཡོད་རྒྱུ་བྱས། ང་གི་ད་དམིགས་ཡུལ་གཙོ་བོ་དེ་ག་རེ་ལབ་ན། ད་གཞོན་སྐྱེས་དེ་ཚོ་ག་དུས་ན་མི་ལག་པ་བཟེད་མ་བསྡད་ལས་བྱོས། གཞན་ཡང་བསོད་ནམས་མཁའ་འགྲོ་ལགས་ནི་ཆུང་དུས་ནས་བོད་ཁྱིམ་སློབ་གྲྭར་འགྲིམས་ཏེ། དེ་ནས་རིམ་པས་ལྡི་ལི་ཁུལ་དུ་སོ་ཡི་ཐོག་ཆེད་ལས་སློབ་སྦྱོང་ཐོན་རྗེས་ཉིས་སྟོང་བཅུ་གཉིས་ལོར་བོད་ཀྱི་སོ་སྨན་ཁང་ཞེས་པ་ཞིག་ཀྱང་གསར་འཛུགས་ཀྱིས་ད་ལྟའི་ཆར་ཁོ་མོ་སྨན་ཁང་དེ་ཡི་འགན་འཛིན་ཡང་ཡིན་འདུག།

ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་བར་ལྟ་བའི་བཀའ་རྟགས་ཕྱག་རྒྱ་བཞི་དང་གསུམ་འདོད་ཚུལ་ཕྲན་བུ་མི་མཐུན་པ་ལས་དོན་དུ་བགྲོ་གླེང་གང་ཅིར་ཚགས་ཚུད་བྱུང་ཡོད་པའི་སྐོར་སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་གསུངས་ཡོད་པའི་སྐོར་གནས་མཆོག་རྡོ་རྗེ་གདན་ནས་ཆེད་མངགས་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།

SEE Learning དང་དེ་ནས་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་སློབ་གཞི་དེ་ཚོ་མང་པོ་ཞུ་རྗེས་ཨ་ནི་སྐུ་མདུན་གྱིས་ད་ནང་པའི་གཞུང་གི་སྙིང་བཅུད་འགྲོ་བ་མིའི་བཟང་སྤྱོད་དེ་ཚོ་ཨ་ནི་སྤྱི་ཁྱབ་ལ་འགྲོ་ཡག་གི་དགོངས་པ་བཞེས་ཀྱི་ཡོད་རེད་བ་འོ་དེའི་དགོངས་དོན་འདྲ་བོ་ཅིག་གསོལ་རས་ཅི་མ་རོབ་ཙམ་ཅིག་ཞུས་པའི་ཁུལ་ཡིན་ལགས། ད་དུང་ཁོང་གིས་གསུང་ཡག་ལ་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཞོགས་པ་ཚོགས་ཐུན་སྐབས་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་ཞེས་འདུས་བྱས་ཐམས་ཅད་མི་རྟག་པ་དང་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་བཅས་བོད་ལུགས་ཐེག་པ་ཆེན་པོའི་ལུགས་ལ་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་འདོད་ཀྱང། ཐེག་པ་དམན་པ་ཚོས་སྟོང་པ་དང་བདག་མེད་པ་གཉིས་གཅིག་ཏུ་བསྡུས་པ་ལས་གཉིས་ལོགས་སུ་འདོད་ཀྱི་མེད་ཅིང་དེའི་རྒྱུ་མཚན་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང། ང་ཚོས་ད་ལྟ་དེ་སྟོང་པ་ཉིད་ཀྱི་ལྟ་གྲུབ་དེ་ཚོ་ཚང་མ་ལོག་སྟེ་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ནས་ད་མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་འདི་ཚོ་ཚང་མ་ལོག་ཐེག་པ་ཆེན་པོའི་གི་འདི་བརྩི་གི་ཡོད་པ་རེད་ད་ཤིང་རྟའི་སྲོལ་འབྱེད་ང་ཚོ་ཡིན་ན་བྱས་ཙང་གི་ད་ཅིག་ད་ལྟ་ག་རེ་ཟེར་དགོས་རེད། ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་དེ་ཚོ་ཐོག་མ་ཐོན་ཡོང་སའི་ཤུགས་ཆེ་བ་གཅིག་དེ། འཕགས་པ་ཐོགས་མེད་དང་མགོན་པོ་ཀླུ་སྒྲུབ་ཀྱི་གཞུང་དང། ལྷག་པར་དུ་སྟོང་པ་ཉིད་ཀྱི་འགྲེལ་བཤད་དང་ཁོང་རྣམ་ཚོ་གིས་ཅིག་བདག་མེད་པ་ལས་ལོགས་སུ་སྟོང་པ་ཉིད་ཀྱི་འགྲེལ་བཤད་ཞེ་དྲག་སྐྱོན་གནང་གི་མ་རེད། ང་ཚོའི་ཆ་ནས་བྱས་ན་བདག་མེད་པ་ཟེར་ཡ་དེ་ལས་རིམ་པ་གཅིག་ཕར་བྱས་སྟོང་པ་ཉིད་ཟེར་ཡ་དེ་དེ་ལས་ཕྲ་བ་གཏིང་ཟབ་བ་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད་ད་དེ་གཞི་རྩའི་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་རྒྱག་གི་ཡོད་རེད་བ་བྱས་ཙང་ཁོང་རྣམ་ཚོ་དེའི་ཐོག་ནས་ཨ་ནི་ཐང་གི། ག་རེ་ཟེར་དགོས་རེད་དགེ་སློང་ལགས་གཅིག་གིས་དངོས་སུ་ཁོ་རང་ནང་ལོགས་ལ་ང་ཚོ་འདིའི་སྐོར་ལ་ང་ཚོ་ཤེས་ཀྱི་མེད་ཁྱེད་རང་ཚོ་འགྲེལ་བཤད་རྒྱག་རོགས་གྱིས་ཟེར་དངོས་སུ་གསུང་གི་འདུག་བ་གོ་ཡོང་བའི་ཐོག་ནས་ང་དཔེ་ཧ་ལས་པ་རེད་ཤག་འོ་འདི། ཡང་ཉིན་དེའི་ཚོགས་ཐུན་སྐབས་ནང་པའི་ཚད་མེད་ཞེས། བྱམས་པ་ཚད་མེད་དང་དགའ་བ་ཚད་མེད། སྙིང་རྗེ་ཚད་མེད་དང་བཏང་སྙོམས་ཚད་མེད་བཅས་ཚད་མེད་བཞིའི་ཐོག་གསུང་བཤད་ཀྱིས་བགྲོ་གླེང་གནང་ཡོད་ཅིང། སྐབས་དེར་ལྷན་ཚོགས་གཙོ་སྐྱོང་གནང་མཁན་དགའ་ལྡན་བྱང་རྩེ་གྲྭ་ཚང་གི་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་གསུངས་ན། བརྗོད་གཞི་དེའི་ཐོག་ནང་པའི་སྡེ་ཁག་ཕན་ཚུན་དབར་མི་མཐུན་པ་མེད་ཀྱང། ལག་བསྟར་བྱ་ཐབས་སོགས་ཀྱི་ཐད་མི་འདྲ་བའི་ཁྱད་པར་ཕྲན་བུ་ཡོད་སྐོར་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཨ་ནི་ལག་བསྟར་མར་འཁེལ་ཡོང་དུས་བསམ་པ་ལ། གཅིག་གིས་ཐབས་ལམ་གཅིག་གིས་འདྲ་མི་འདྲ་མང་པོ་ཞི་བའི་ཆེད་ཀྱི་ལས་ཀ་དང་ཡང་ཕལ་སྐད་ལ་གཅིག་གིས་ཉིན་རེའི་གི་ཚོང་ལས་དང་ཡང་མེད་ན་གཅིག་གིས་དེ་མ་ཡིན་པའི་གི་སྤྱོད་སྒོ། གནད་དོན་ཆུང་ཙག་ཡན་ཆད་ནས་ལག་བསྟར་བྱེད་སྟངས་དང་འབྲེལ་ནས་ཨ་ནི་དེ་འབྲེལ་གྱི་ཡང་ཁོ་རང་ཚོ་གི་སོ་སོའི་གི་རིག་གཞུང་དང་མཐུན་པ་ཨ་ནི་ད་རིག་གཞུང་གི་རྒྱབ་ལྗོངས་གནས་ཚུལ་ཐ་ཐ་དད་ཡོད་པ་ཡིན་སོང་ཙང་ཨ་ནི་དེ་གའི་ཁྲོད་ལ་ཡ་སོ་སོ་གི་འོས་ཤིང་འཚམས་པའི་གི་ད་གང་ཟག་མི་སྒེར་ཉམས་ལེན་གནང་མཁན་འདི་ཚོ་ཁྲོད་ལ་ཡ་ཨ་ནི་འོས་བབ་ག་རེ་ཡོད་མེད་དེ་གི་ཐོག་ནས་ཡང་གཅིག་གི་བོད་ཆོས་དང་དང་མ་འདྲ་བ་འདྲ་ཞིག་མ་གཏོགས་སྤྱི་ཡི་ཆ་ནས་ཁོ་རང་དེའི་ངོ་བོ་དང་ཨ་ནི་གཅིག་གི་དེ་གི་བྱེད་ལས་དང་ཨ་ནི་དེ་ཚོ་ཁྲོད་ལ་ཡ་མི་མཐུན་པ་འདི་འདྲའི་གང་ཡང་མི་འདུག། འདི་ཚེས་ཉི་ཤུ་རྩ་གཉིས་ཉིན་ལྷན་ཚོགས་ཉིན་གསུམ་པའི་ཉིན་དམ་ཆོས་འདུལ་བའི་སྐོར་བགྲོ་གླེང་གནང་གི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

你泽仁叔叔后来说过， 当时红卫兵砸大昭寺的时候， 你爸爸和几个一起从军区去的人制止了他们。 不过是不是制止住了就不知道了。 看那龙金两百让给阿古子这垃圾接了送两百个不提 mersuma ki zukla khang dor be gab la རང་གི་པཱ་ལགས་དང་དམག་ཁུལ་ཁང་ནས་མཉམ་དུ་བསྐྱོད་མཁན་མི་ཁ་ཤས་ཤིག་གིས་ཁོང་ཚོར་བཀག་འགོག་བྱས་འདུག་འོན་ཀྱང་བཀག་ཐུབ་ཡོད་མེད་ཤེས་མ་བྱུང། རང་གི་ཨ་ནེ་ལགས་ཀྱིས་ཀྱང་གསུངས་མྱོང་པར། རང་གི་པཱ་ལགས་ཀྱིས་དམག་ཁུལ་ཁང་གི་ཚོགས་འདུའི་ཐོག་གཙུག་ལག་ཁང་ལྟ་བུའི་ས་ཆ་འདི་རིགས་གཏོར་རྒྱུ་མེད་པར་དགོན་པའི་རྒྱལ་སྒོ་བརྒྱབ་ནས་སྲུང་སྐྱོབ་བྱ་དགོས་ཀྱི་ཡོད། འདི་ནི་བོད་ཀྱི་རིག་གཞུང་ཡིན་པས་མ་འོངས་པར་དགོས་མཁོ་ཡོད་པ་བརྗོད་སྐོར་རང་གི་པཱ་ལགས་ཀྱི་དམག་རོགས་རྡོ་རྗེ་ཕུན་ཚོགས་ལགས་ཀྱིས་ཁོང་ལ་གསུངས་འདུག་རང་གི་ཨ་ནེ་ལགས་ཀྱིས་ད་དུང་ང་ལ་གསུངས་པར། སྐད་ཆ་འདི་ཚོ་བཤད་མེད་ན་འགྲིག་པ་རེད། བཤད་པ་ཡིན་ན་ཁོང་ལ་ཕན་ཐོགས་ཡོད་མ་རེད། རྗེས་སུ་བཀར་པ་འདི་ཡང་རྒྱུ་མཚན་འདི་རེད་ཟེར་བརྗོད་བྱུང། ཡིན་ན་ཡང་འདི་ལྟར་ཡིན་མིན་ངས་ཤེས་ཀྱི་མེད་གང་ཡིན་ཞེ་ན།

རིག་གནས་གསར་བརྗེའི་སྐབས་བརྒྱབ་པའི་འདྲ་པར་ཚང་མ་ངས་མཐོང་མྱོང་ཡོད། འདྲ་པར་སྟེང་གི་མི་དང་གནས་ཚུལ་ཁག་ཁོང་གིས་ང་ལ་བརྗོད་མྱོང་ཡོད། ཡིན་ན་ཡང་ཁོང་གིས་ལྷ་འདྲེ་གདོན་བགེགས་ཟེར་བ་འདི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་ངས་ཤེས་ཀྱི་མེད། བརྗོད་གཞི་འདིའི་རིགས་ལ་ངས་རྟག་ཏུ་གླེང་འདོད་བྱེད་ཀྱི་མེད། གང་ལྟར། ང་ལ་སྐྱེས་ཁུངས་ཡག་པོ་མེད་པའི་གནད་དོན་ཡོད་པས་ཡིན། ཡང་ཁོང་གིས་སྤྱིན་ཤོག་དང་འདྲ་པར་འདི་རྣམས་ཉར་ཚགས་བྱ་དོན་གང་ཡིན་མིན་ཐད་ཞུས་ན། འདི་རྣམས་ནི་ཁོང་གི་པར་ལེན་བརྩམ་བྱ་ཡིན་པས། ཁོང་གིས་ཉར་ཚགས་བྱས་པ་ཞིག་ཡིན་དགོས་ཀྱི་རེད། ངས་འདི་ལྟར་བསམ་གྱི་ཡོད། ཡང་དམིགས་བསལ་གྱི་དམིགས་ཡུལ་གང་ཡོད་མེད་ཐད་ངས་ཀྱང་བཤད་ཚོད་ཐིག་མ་སོང། ཐེངས་ཤིག། རང་གི་པཱ་ལགས་ཀྱིས་པར་བརྒྱབ་པ་ང་ལ་སྟོན་བྱུང་བས། ལྷ་འདྲེ་གདོན་བགེགས་ཟེར་བར་འཐབ་འཛིང་བཏང་པའི་འདྲ་པར་ནང། བུད་མེད་ཀྱི་སྤྲུལ་སྐུ་བསམ་སྡིངས་རྡོ་རྗེ་ཕག་མོ་ངས་དངོས་སུ་མཐོང་བྱུང་བས། རང་ཉིད་ཀྱི་མིག་ལ་ཡིད་ཆེས་མ་བྱུང་བར། མི་རིང་བའི་སྔོན་ང་གཉིས་སྨན་ཁང་གཅིག་གི་ནང་ལ་ཕྲུ་གུ་བཙས་ཡོད་པ་དང། ཁོང་ལ་ད་དུང་དམིགས་བསལ་གྱི་ལྟ་རྟོག་ཐོབ་ཡོད་པས་དེ་མ་ཐག་ཏུ་འདི་ལྟར་ག་འདྲ་ཆགས་པ་ཡིན་ནམ་སྙམ་བྱུང། ཁོང་ནི་མུན་དོར་གསལ་ལེན་ཟེར། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟིང་འཁྲུག་ཟེར་བའི་རྗེས་སུ་གུང་ཁྲན་ཀྲུང་གོ་ལ་ཕེབས་པའི་བུད་མེད་ཀྱི་སྤྲུལ་སྐུ་ཁོང་ནི་དང་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རྗེས་འབྲངས་པའི་ཐོག་ནས་རྒྱ་གར་དུ་བྲོས་བྱོལ་ལ་ཕེབས་པ་ཡིན་རུང།

ད་དུང་གསར་བརྗེའི་མང་ཚོགས་ཀྱིས་སྡིངས་ཆའི་སྟེང་གཏམ་བཤད་བྱས་ཏེ་ཁོང་གི་ཕྱོགས་སུ་ཁུ་ཚུར་བརྐྱངས་ནས་འདུག་རང་གི་པཱ་ལགས་ཀྱིས་སྐབས་དེ་དུས་ཁོང་ནི་ངའི་ཨ་ཞང་ཡིན་པ་ཤེས་ཀྱི་ཡོད། དེར་བརྟེན་ཁོང་གིས་འདྲ་པར་མང་པོ་བརྒྱབ་ཡོད་རུང་ངས་མང་པོ་ལྟ་ནུས་མ་བྱུང། དེ་ལས་མང་བ་ཞེད་སྣང་སྐྱེས་བྱུང། རྗེས་སུ་གོ་ཐོས་ལ། འཐབ་འཛིང་ཧ་ཅང་དྲག་པོ་ཕོག་པའི་དབང་གིས་སྙུང་གཞི་ཕོག་པ་དང་སྔ་ས་ནས་མི་ཚེའི་འཕེན་པ་རྫོགས་པ་རེད།

སྤྱི་ཡོངས་ཀྱི་གནས་སྟངས་འོག་སྔོན་ལ་ལྷ་འདྲེ་གདོན་བགེགས་ཟེར་བར་འཐབ་འཛིང་བཏང་གི་ཡོད་པ་དང་མི་འདི་རྣམས་ལ་འཐབ་འཛིང་བཏང་ཟིན་པའི་རྗེས་སུ་མུ་མཐུད་དབང་འཛིན་ཤོག་ཁག་ཟེར་བར་འཐབ་འཛིང་བཏང་གི་ཡོད། བར་སྐོར་ནང་བློ་དབང་ལགས་ཁྲོམ་སྐོར་ལ་ཁྲིད་ཕྱིན་པ་ངས་ད་དུང་མཐོང་མྱོང་ཡོད། རྗེས་སུ་ཁོང་གིས་གསུངས་པར་དང་ཐོག་འདི་ལྟར་བྱ་དུས་ཧ་ཅང་ངོ་ཚ་པོ་ཡོང་གི་འདུག་འོན་ཀྱང་བསམ་བློ་ཡག་པོ་བཏང་དུས་འཐབ་འཛིང་མ་ཕོག་ན། འདི་ལྟར་སྐད་འབོད་ཁ་ཤས་བྱ་དགོས་བྱུང་ན་ཡང་གང་མི་འདུག་ཅེས་གསུངས་བྱུང། ཁོང་གི་སེམས་ཁམས་གནས་སྟངས་ཡག་པོ་འདུག་དེར་བརྟེན་འཁྱོལ་ཐུབ་པ་བྱུང་ཡོད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་ཀྱི་མེད།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ཁོངས་སུ་གཏོགས་པའི་བུད་མེད་རོགས་རམ་འབྲེལ་མཐུད་ཚན་པས་བོད་པའི་བུད་མེད་ཚོར་རོགས་རམ་གྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་གནས་བསྡུ་ཞུས་པ་ཞིག་བསྐྱར་ཟློས་ཞུ་གི་ཡིན།
ཁོ་ཚོ་གི་དྲག་སྤྱོད་དཀའ་ངལ་ཞུ་ཡུལ་དང། ད་འདི་འདྲའི་འདིས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོན་གསར་བ་ཡིན་དུས་སྐབས་དུ་ད་མང་ཆེ་བ་ཞིག་ཕྱི་རྒྱལ་ཁབ་ཀྱི་ལྟ་བ་སྒྲོག་ཅི་རེད་འདུག་ལབ་ནས་གསུང་གི་འདུག་ར། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ད་ལྟ་ནི་བུད་མེད་དང་སྤྱི་ཚོགས་ལེ་ཚན་འདིའི་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན་ང་ལེ་ཚན་གཙོ་སྐྱོང་ཞུ་མཁན་དབྱངས་སྒྲོན་ཡིན།

འོ་དེ་བྱས་ནས་ཡང་ཅིག་དཀའ་ངལ་བཤད་ས་ཡང་མིན་ན། ང་ཚོ་རྒྱ་གར་ཁོ་རང་ག་ཅིག་ད་འབྲེལ་མཐུད་ལས་ཁུངས་མང་པོ་ཡོད་རེད་སྐོ་ལ Help Line འདི་དེ་ཡིན་ན་ང་རང་ཚོ་བོད་པ་ཁོ་རང་གི་ལོགས་ཀར་བཙུགས་པའི་རྒྱུ་མཚན་ཆེ་ཤོས་ཅིག་ག་རེ་བྱས་འདུག་ལབ་ན་ང་རང་ཚོ་རྒྱ་གར་འབྲེལ་མཐུད་ལས་ཁུངས་ལ་ཁ་པར་བཏང་བ་ཡིན་ན། སྐད་ཡིག་མ་འདང་ནས། དཀའ་ངལ་འཕྲད་དུས་སྐབས་དུ་ཨ་ང་རང་ཚོ་ལས་ཁུངས་དེ་བོད་པ་ཁོ་རང་ཚོ་ལ་ལས་ཀ་བྱེད་དུས་སྐབས་དུ་ཨ་ནི་སྐད་ཆ་བཤད་ཡ་དང་ཚང་མ་ལས་སླ་པོ་ཡོང་གི་ཡོད་ག་ཅིག་རྒྱུ་མཚན་དེ་བྱས་ཡོད་འདུག་གི་ལ།
ཡང་བུད་མེད་རོགས་རམ་འབྲེལ་མཐུད་ཚན་པ་གསར་འཛུགས་གནང་བ་ནས་བཟུང

ཆ་ནས་ཡིན་ན་ལོ་བཅུ་ནས་བྱས་ནས་ལོ་དྲུག་ཅུ་རེ་ལྔ་བར་དུ་ག་ཅིག་དོ་བདག་སོ་སོར་དཀའ་ངལ་འཕྲད་མཁན་ཁ་པར་ཕུལ་མཁན་བྱུང་ཡོད། ལོ་བཅུ་ལབ་དུས་དོ་བདག་དཀའ་ངལ་མྱོང་མཁན་དེ་ཕྲུ་གུ་ལོ་བཅུ་བྱས་པ་དེ་བྱས་ཡང་ང་ཚོ་ལ་ཁ་པར་བཏང་མཁན་དེ་ཡང་ཁོ་རང་གི་ཨ་མ་ལགས་ཕྱོགས་ནས་ཕུལ་ཡས་ཅིག་ཡོད་ཡིན་ན་ད་དཀའ་ངལ་མྱོང་མཁན་དེ་ཕྲུ་གུ་ཆུང་ཆུང་དེ་ཡིན་དུས་ང་ཚོའི་ཕྲུ་གུའི་ལོ་དེ་ཨ་ནས་བཀོད་བཞག་ཡོད། ང་ཚོ་ད་ལྟ་ཉིས་སྟོང་ཉི་ཤུ་ལ་དབུ་བརྙེས་ནས་བྱས་ནས་ད་ལྟ་བར་དུ་བརྒྱད་ཅུ་གྱ་དྲུག་ལ་ན་ད་ག་ཡང། ཉུང་ཉུང་ར་ཞིག་མཐོང་གི་འདུག་ཡ། ཡིན་ནའང་ནི་ང་རང་ཚོ་བོད་པ་སྤྱི་ཚོགས་དེ་ཆུང་ཆུང་ཞིག་ཡིན་དུས་སྐབས་བོད་པ་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་ག་ཅི། Culture། དང་ད་དེ་འདྲས་ཀྱི་ཆ་བཞག་ནས་མར་ཐོན་པར་ཁག་པོ་ཆགས་ཀྱི་འདུག་ར་ཁག་པོ་ཆགས་པའི་རྒྱུ་མཚན་ཁ་ཤས་ཅིག་ཞུས་པ་ཡིན་ན་ང་ཚོ་ཕོ་མོ་ག་ཅི་དྲག་སྤྱོད་ག་ངས་ཞུས་ཡོད་དང་ད་འདི་ལ Sexual and Gender Based Violence ཟེར་གྱི་འདུག་ར་ད་དེ་འདྲས་དེ་ང་ཚོ་ག་ཅི་སྤྱི་ཚོགས་ནང་ལོགས་ལ་ཐོན་གསར་པ་འདྲ་བོ་ཅིག་ཆགས་ཀྱི་འདུག་ར་སྔོན་མ་ནས་མེད་པ་ད་གསར་པ་ཡིན་དུས་སྐབས་དུ་ད་མི་མང་ཆེ་བ་ཅིག། ག་རེ་ལབ་ཀྱི་འདུག་ཟེར་ན་ཕྱིའི་རྒྱལ་ཁབ་ཀྱི་ལྟ་བ་འདྲ་བོ་ཅིག་རེད་འདུག་ལབ་གསུང་གི་འདུག་ར་ཨོ་འདི་ཡིན་དུས་སྐབས་དུ་ད་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཨིན་སྐད་དུ་ཞུས་ན Accept བྱས་ཏེ་ཁག་པོ་འདྲ་བོ་ཅིག་ཆགས་ཡ་ཅོག་ཨོ་འདིའི་དོན་དག་ལ་ཨ་ནི་མི་འདི་ཚོས་ང་ཚོ་ལ་ཁ་པར་གཏོང་ཡས་དེ་དཀོན་པོ་ཡིན་འགྱོག་ཆགས་ས་དོན་དག་གཅིག་འདི་ཆགས་འདུག་ཨ་ནི་དེ་ནས་གཉིས་པ་འདི་ག་ཅི་རེད་ལབ་ན་ད་བུད་མེད་གཅིག་ལ་འཁྲིག་སྤྱོད་ཀྱི་དཀའ་ངལ་དང་ཁྱིམ་ནང་གི་དྲག་རྩུབ་དེ་འདྲས་ཀྱི་དཀའ་ངལ་བྱུང་བ་མྱོང་བ་ཡིན་ན་ཨ་ནི་ཡང་བུད་མེད་འདི་ཁོ་རང་དཀའ་ངལ་མྱོང་ཡས་ཅིག་ཡིན་ན་མི་གཞན་པ་གཅིག་གིས་ཐོས་ཙ་ནི། ཁྱོད་རང་ག་ཅི་ནོར་འཁྲུལ་རེད་ལབ་ཀྱི་ཡོད་ཁྱོད་རང་ཚོ་མཚན་ལ་ཆུ་ཚོད་བཅུ་གཉིས་ལ་གོས་ལོག་དེ་འདྲས་ཅིག་གོན་ནས་ཕྱི་ལོགས་མར་ཐོན་ཡོང་པ་ལབ་ནས་ཨོ་དེ་འདྲས་ཅིག་གི་སྐད་ཆ་གླེང་དུས་སྐབས་དུ་བུད་མེད་ཁོ་རང་ཡིན་ནའང་ནི་མི་འདུག་ད་དོ་དང་མྱང་དཀའ་ངལ་མྱོང་ཡས་འདི་མར་འདོན་མ་ཐུབ་ནས་ཨ་ནི་ང་ཚོ་ལ་ཁ་པར་སླེབས་མཁན་ཅིག་ད་དཀའ་ངལ་འདྲ་བོ་ཅིག་ཆགས་ཀྱི་འདུག། ཡང་ཁོང་གིས། གནས་ཚུལ་འདི་རིགས་བྱུང་བ་ཡིན་ན་ལམ་སེང་བུད་མེད་རོགས་རམ་འབྲེལ་མཐུད་ཚན་པར་ཞལ་པར་བརྒྱུད་ནས་འབྲེལ་བ་གནང་དགོས་གལ་ཆེ་བ་དང་དེ་ཡང་དུས་ཡུན་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ག་དུས་འབྲེལ་བ་གནང་བ་ཡིན་ན་ཡང་གནང་ཆོག་པའི་ཆ་རྐྱེན་ཆ་ཚང་བསྐྲུན་ཡོད་པ་གསུང་གི་འདུག། ལག་ཐོགས་ཁ་པར་བཏང་བ་ཡིན་ན་དྲུག་གཉིས་གསུམ་ཀླད་ཀོར་དགུ་གསུམ་བདུན་གཉིས། བཞི་གསུམ་ལ་ཨ་ནི་འབྲེལ་བ་གནང་རོགས་གྱིས་ཨོ་དེ་ལ་ང་ཚོའི WhatsApp བི་ཡོད་རེད་ཨ་ནི་གལ་སྲིད་ཁྱེད་རང་ཁ་པར Number གཞན་པ་ཅིག་ལ་གནང་གི་ཡིན་ན་ང་ཚོའི Landline Number བི་ཡོད་རེད Landline Number དེ། ཀླད་ཀོར་གཅིག་བརྒྱད་དགུ་གཉིས་གཉིས་གཉིས་ཀླད་ཀོར་གཅིག་གཉིས་ཀླད་ཀོར་དེ་ཆགས་ཀྱི་འདུག། ལག་ཐོགས་ཁ་པར་བཏང་བ་ཡིན་ན་ང་ཚོ་ལ་ཁེ་བཟང་ཅིག་ག་རེ་ཡོད་ལབ་ན་སོ་སོའི་ངོས་ནས་སྐད་ཆ་བཤད་མ་ཐུབ་པ་ཡིན་ན།

བུད་མེད་ལ་དྲག་སྤྱོད་དང་བརྙས་བཅོས་སོགས་བྱས་པའི་གནས་ཚུལ་སྙན་སེང་ཞུ་མཁན་ཕལ་ཆེ་བ་སྔ་དགོང་གཉིས་ཀྱི་དུས་ཚོད་དེ་ལེགས་པོ་ཡོད་དུས་བུད་མེད་རོགས་རམ་འབྲེལ་མཐུད་ཚན་པས་ཁོང་ཚོར་འབྲེལ་བ་གནང་རྒྱུའི་དུས་ཚོད་ཆུ་ཚོད་ཉི་ཤུ་རྩ་བཞི་བསྐྲུན་གནང་ཐུབ་པ་དེས་དོན་དམ་པའི་ཐོག་ནས་སྐུ་ངལ་འཕྲད་མཁན་བུད་མེད་ཚོར་ཐུགས་ཕན་གསོས་པ་ཡོད་པ་ཁོང་གིས་མུ་མཐུད་གསུང་གི་འདུག། ང་ཚོའི་ཁ་པར་ལེན་ཡས་ལྟ་བ་ཡིན་ན་སྔ་དགོང་འདི་ཚོ་ལ་མང་བ་སླེབས་ཀྱི་འདུག་གི་ལ། དགོང་དེ་ཚོར་སླེབས་དུས་སྐབས་དུ་ཨ་ནི་ང་རང་ཚོ་སྟབས་ཡག་པ་ཅིག་ལ་ཨ་ནི་ལག་ཐོགས་ཁ་པར་འདི་ཡོད་དུས་སྐབས་དུ་ཨ་ནི་ང་ཚོས་ད་ཕར་ཕྱོགས་གང་ཟག་མྱོང་མཁན་འདི་ལ་རོགས་རམ་ཅི་ཐུབ་པ་བྱེད་ཀྱི་ཡོད་ར། ཨ་ནི་ད་དུང་གཟའ་སྤེན་པ་ཉི་མ་གུང་སེང་དུས་ཚོད་འདི་ལ་ཡང་དེ་འདྲའི་དཀའ་ངལ་མྱོང་མཁན་མང་བ་འདྲ་བོ་ཡོང་གི་འདུག་ང་རང་ཚོ་ཁ་པར་ལེན་ཡས་ནས་ལྟ་བ་ཡིན་ན། ཆུ་སྒྲོན་ལགས་ཀྱིས་ད་བར་ཁྱིམ་ཚང་ནང་གི་དྲག་སྤྱོད་དང་རྩུབ་སྤྱོད་དེ་བཞིན་བཙན་གཡེམ་ཕོག་པ་སོགས་པའི་གནས་སྟངས་ཞུ་གཏུགས་གནང་མཁན་བུད་མེད་མང་བ་ཡོད་པ་དང། བུད་མེད་དེ་ཚོར་སྡེ་ཚན་དེའི་ངོས་ནས་མ་འོངས་གནས་ཚུལ་དེ་རིགས་མུ་མཐུད་ཡོང་བ་ཡིན་ན་ཇི་ལྟར་གོང་རིམ་ལ་ཞུ་གཏུག་གནང་དགོས་མིན་ཐད་ལ་ལམ་སྟོན་གནང་གི་ཡོད་པ་གསུངས་ཀྱི་འདུག། ད་ལྟ་བར་དུ་དཀའ་ངལ་ང་རང་ཚོར་ཁ་པར་སླེབས་ཡའི་ནང་ལོགས་ལ་ཨ་ནི་བུད་མེད་མང་ང་ཡོད་ངེས་ལ། ད་མང་ཆེ་བ་དེ་ཁྱིམ་ནང་གི་དྲག་སྤྱོད་སྒང་ལ་ཨ་ནི་ཞུ་གཏུག་རྒྱག་མཁན་མང་ང་འདུག་ད་ང་ཚོས་གལ་སྲིད་ཁྱིམ་ནང་གི་དྲག་སྤྱོད་སྒང་གི་ཞུ་གཏུག་ཅིག་སླེབས་པ་ཡིན་ན།

ཡང་དེ་སྔ་དབུས་བོད་མིའི་སྒྲིག་འཛུགས་ནས་བཙན་གཡེམ་མེད་པའི་བོད་པའི་སྤྱི་ཚོགས་ཞེས་པའི་ལམ་སྟོན་དེབ་ཆུང་ཞིག་འགྲེམས་སྤེལ་གནང་སྟེ་བོད་པའི་སྤྱི་ཚོགས་ནང་བཙན་གཡེམ་གྱི་རིགས་རྩ་བ་ནས་མེད་པ་བཟོ་རྒྱུའི་ཆོད་སེམས་བརྟན་པོ་ཡོད་པའི་སྐོར་དྲིལ་བསྒྲགས་ཤུགས་ཆེ་གནང་ཡོད་པ་ཡིན་ན་ཡང་ད་ལྟའི་ཆར་བོད་པའི་སྤྱི་ཚོགས་ནང་གནས་ཚུལ་དེ་རིགས་མུ་མཐུད་ཡོང་བཞིན་ཡོད་དུས་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་ལ་སོགས་པའི་བུད་མེད་ཀྱི་གནད་དོན་ཐད་ལ་ཐུགས་ཁུར་བཞེས་མཁན་ཚོས། བཙན་གཡེམ་དང་འབྲེལ་བའི་གནད་དོན་ཐད་ཟབ་སྦྱོང་གི་ལམ་ནས་གོ་རྟོགས་སྤེལ་གལ་ཆེ་བ་དང་ད་བར་སྤྱི་ཚོགས་ནང་གོ་རྟོགས་སྤེལ་བའི་བརྒྱུད་རིམ་ནས་ཕོ་མོ་སུ་འདྲ་ཞིག་ཡིན་ན་ཡང་དགོངས་པ་བཞེས་ཕྱོགས་ཀྱི་ཐད་ལ་ཡར་རྒྱས་ཕྱིན་ཡོད་པ་ཆོས་སྒྲོན་ལགས་ཀྱིས་ཡིད་ཆེས་བརྟན་པོ་གནང་གི་འདུག། ད་ལྟ་ཆ་ལག་གི་ལ་ཐབས་ལམ་བཟང་ཤོས་དེ་གོ་རྟོགས་སྤེལ་དེ་ཆགས་ཡི་འདུག་གོ་རྟོགས་མེད་བའི་ཐོག་ནས་ཨ་ནི་མི་མང་པོ་ཞིག་ལས་ངན་པ་ལབ་ན་ད་དྲག་རྩུབ་སྒང་གི་དང་འཁྲིག་སྤྱོད་སྒང་གི་ལས་ཀ་དེ་ཚོ་བྱས་འདུག་ར་གོ་རྟོགས་སྤེལ་ནས་ཡར་རྒྱས་ཕྱིན་པ་ག་འདྲའི་ཧ་གོ་འདུག་ལབ་ན་ཨང་ང་ཚོ་ལ་ཁ་པར་སླེབས་མཁན་ཡིན་ན་ད་མང་རུ་འགྲོ་མཁན་འགྲོ་འོ་ཡོག་ད་འདི་འདྲའི་སྒང་ལ་གོ་རྟོགས་སྤེལ་བའི་རྐྱེན་གྱིས་ཨ་ནི་ཁོ་རང་ཚོ་ཁ་པར་མ་སླེབས་པ་ཡིན་ན་ང་ཚོ་གོ་རྟོགས་སྤེལ་གར་འགྲོ་དུས་སྐབས་དུ་འདི་པི་འཁྲིག་སྤྱོད་ནང་ལ་ཚུད་ཀྱི་འདུག་པ་འདི་འདྲའི་ཡིན་ན་ང་ལ་པི་སྔན་མ་འདི་འདྲའི་བྱུང་མྱོང་ཡོད་ལ་ནི་ཁོ་རང་ཚོའི་དང་ཤའི་སྒོ་ཆུ་ཡ་བྱེ་བྲག་སྐད་ཆ་འོ་འདི་འདྲའི་དཔེ་མང་པོ་འགྲོ་ཞིག་ང་ཚོ་ལ་འབྱོར་སོང་ར་འོ་འདི་འདྲའི་ཡིན་དུས་སྐབས་དུ་ཨ་ནི།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རི་ནུབ་ཀྱི་མི་ནི་སོ་ཏའི་མངའ་སྡེའི་ནང Charter School ཞེས་བོད་ཀྱི་སྐད་ཡིག་དང་རིག་གཞུང་དམིགས་བསལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགོངས་གཞི་ལྟར་ལམ་སྟོན་མཛད་པའི་སཱིའི་ཤེས་ཡོན་བསླབ་གཞི་སྦྱོང་ཡུལ་གྱི་དམིགས་བསལ་སློབ་གྲྭ་ཞིག་གསར་འཛུགས་བྱེད་འཆར་དེའི་ནང་ཕྲུ་གུ་དེབ་སྐྱེལ་བྱེད་མཁན་ཇི་ཙམ་བྱུང་ཡོད་མེད་དང་འགྲོ་གྲོན་གཏོང་མིན་རོགས་རམ་ཞུ་ཕྱོགས་སོགས་ཀྱི་ཐད་ཁྲིམས་རྩོད་པ་དང་ལས་འཆར་དེའི་འགན་འཛིན་ངག་དབང་སྒྲོལ་དཀར་ལགས་སུ་མུ་མཐུད་ནས་བཀའ་འདྲི་ཞུ་བ་ཞིག་གཤམ་ལ་གསན་གནང་གི་རེད། ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིན་ཆེན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། འདས་པའི་གི་བདུན་ཕྲག་དེ་ང་ཚོའི་ལེ་ཚན་ནང་ཨ་མི་རི་ཀའི་ནུབ་ཀྱི་མི་ནི་སོ་ཏའི་ནང་བཞུགས་མཁན་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་ཁུལ་དེར་མ་འོངས་པར Charter School ཞེས་པའི་བོད་པའི་སྐད་ཡིག་དང་རིག་གཞུང་དམིགས་བསལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་ལམ་སྟོན་གནང་བའི་བཟང་སྤྱོད་དང་འབྲེལ་བའི་སཱིའི་ཤེས་ཡོན་བསླབ་གཞིའི་འབྱུང་ཡུལ་གྱི་དམིགས་བསལ་སློབ་གྲྭ་ཞིག་གསར་འཛུགས་གནང་རྒྱུའི་དམིགས་ཡུལ་དང་འཆར་གཞི་སོགས་ཀྱི་སྐོར་སྙན་སྒྲོན་ཞུས་ཡོད་ད་རེས་ལེ་ཚན་འདིའི་ནང་མུ་མཐུད་ནས་ཁོང་ལ་འཆར་གཞིའི་འགྲོ་གྲོན་གཏོང་མི་དང་ད་བར་དེབ་སྐྱེལ་བྱེད་མཁན་ཇི་ཙམ་བྱུང་ཡོད་མེད་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། དེ་ནས་ངག་སྒྲོལ་ལགས་ད་དངོས་གཞི་འདི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ནས་དབུ་འཛུགས་གནང་ཡ་རེད་ཤག་ཁྱེད་རྣམ་ཚོའི་དྲ་རྒྱ་ནང་དུ་བལྟས་པའི་སྐབས་ན་འཆར་ལོའི་གི་ཕྱི་ཟླ་དང་པོའི་ཚེས་གཉིས་ལ་ཨ་ནི་མཇུག་བསྡོམས་ཀྱི་ཐོག་ནས་དུས་ན་ད་ལྟ་བར་དུ་ད་གསལ་བསྒྲགས་གནང་པ་ནས་བཟུང་སྟེ་གཅིག་དེབ་སྐྱེལ་འདི་ནང་ལ་མཉམ་ཞུགས་བྱེད་ཀྱི་ཡིན་ཟེར་མཁན་གཅིག་གྲངས་ཚད་འདྲ་པོ་ཅིག་མང་ཉུང་བྱུང་པ་ཡིན་ན་ཡང་འདི་ཡང་ངས་དོགས་འདྲི་ཞུ་ཡ་ལ་འདི་གཏན་འཇགས་སླབ་གྲྭ་ཟེར་ནས་ད་དཔེར་ན་ང་རང་བར་གཏན་འཇགས་སླབ་གྲྭ་མིང་འཁྱེར་གྱི་དེ་འདྲའི་ཡོད་ཀྱི་རེད་མ་གཏོགས་དཔེར་ན་ང་རང་ཚོའི་སྤྱི་ཚོགས་ནང་ལ་གོ་བདེ་བའི་ཆ་བྱས་ན་གཏན་འཇགས་སླབ་གྲྭ་ཟེར་ད་སྔོན་མ་མང་པོ་ཡོད་རེད་ད་ད་ལྟ་དངོས་སུ་དེ་ལྟ་ཡ་ཡོད་པ་འདི་ཨ་ནི་བོད་ཁྱིམ་གཉིས་རེད་དེ་འདྲས་བྱས་བྱས་ད་སྡོད་ཁང་ཡོད་པ་དང་ཁྱིམ་ཚང་བཅས་ཆ་བགོས་བྱས་དེ་འདྲས་རེད་ཡང།

ཨ་ད་ཅི་ད་གི་མེ་ནེ་སོ་ཏྲ་ནང་ལོ་ལ་ཅའོ་ཏོ་སྐོ་ཐང་ཤོད་གོ་ཙུང་ངེ་ཇེ་རེ་ཤ་ཨ་རི་ནང་ལོ་ནེ་རོ་ཨ་ནི་ལབ་ཏྲ་དེལ་མེ་ནེ་སོ་ཏྲ་ནང་ལོ་ལེ་ཅའོ་ཏོ་སྐོ་བརྒྱ་ལྷག་ཞིབ་འདུག་ཨ་ནི་ཧ་ད་ང་ཚོ་ལབ་ཏྲ་གོ་ཙུ་དུས་སྐབས་སུ་ལ་ང་རང་ཚོ་གི་ཉུང་ཏ་ལ་པུ་གུ་བརྒྱ་དང་ལྔ་བཅུ་གི་གོ་ཙུ་བའི་ཆ་ཤས་ཏིང་ཏེ་ཡོད་ད་སྔོན་འགྲོས་འཛིན་ད་ནས་འཛིན་ད་ཞི་བ་བ་འདུག་དེ་ལ་ཨ་ནི་ད་ད་པ་ཏུ་ཧ་ད་ང་ཚོ་པུ་ཏ་ཕ་མ་ལ་སེ་ཏྲ་འགྲོ་བྱེད་བྱེད་ནས་པུ་གུ་དྲུག་ཅུ་ཞིག་གི་ཐོ་ལེ་སོང་ཨ་ནི་ཧ་ད་དེ་ད་དེ་པུ་གུ་དྲུག་ཅུ་དེ་ཧ་ད། བོད་པ་ནང་ལོགས་གཅིག་པོ་གཅིག་ང་ཚོ་གསལ་བསྒྲགས་དེ་བཀྲམས་བསྡད་ཡོད་རེད་ད་ང་ཚོ་ག་ལེ་ག་ལེ་བོད་པ་མིན་པའི་གི་ད་ཕྱི་གི་མི་རིགས་དེ་ཚོ་ལ་དབྱིན་ཇི་དང་དེ་ཚོ་ཁོ་རང་ཚོ་ལ་འབྲེལ་བ་བྱེད་ནས་ཨ་ནི་སླབ་གྲྭ་དེ་ལ་འདོད་པ་ཡོད་པས་ན་ང་ཚོ་སྐད་ཆ་འདྲི་གར་འགྲོ་བའི་གི་འཆར་གཞི་བཏིང་བསྡད་ཡོད་ཨ་ནི་ཁོ་རང་ཚོ་ཡང་གྲངས་ཀ་དེ་ང་ཚོ་སླེབས་དགོས་རེད་ད་བྱས་ལ་ཕྱི་ཟླ་དང་པོ་ནང་ལོགས་ལ་ཡིག་ཆ་དེ་ཚོ་ཕར། དུས་དུས་སྐབས་སུ་ལ་ང་ཚོ་ས་གནས་གཡས་གཡོན་དེ་བར་ལ་ཕྲུ་གུ་བརྒྱ་དང་ལྔ་བཅུ་ཞིག་གི་འགྲོ་བའི་འདོད་པ་འདུག་ཟེར་ནས་ང་ཚོ་ཁོང་ཚོ་ལ་ཡང་སྟོན་དགོས་རེད་བ་འོང་བྱས་ཙང་དེ་འདྲའི་ཡིག་ཆ་ཞིག་གནས་སྟངས་ཆགས་བསྡད་སོང། ལགས་སོ་འདི་མི་ནི་སོ་ཏྲ་རང་ལ་ཡིན་པ་ཅིག་དགོས་ཀྱི་རེད་བ་ད་ད་འདི་གྲས་ཤེས་མ་སོང་བྱས་འདི་གོ་བ་ལེན་དུས་ག་ནས་རེད་བ་ལགས་མི་ནི་སོ་ཏྲ་རང་ལ་ཡོད་པ་ཅིག་དཔེར་ན་ས་གནས་གཞན་པ་གི་དེ་བར་ནས་འདི་འདྲའི་གཏོང་འདོད་ཡོད་པ་ཡིན་ན་མི་ནི་སོ་ཏྲ་ལ་ཡིན་གཅིག་མིན་གཅིག་བཞུགས་དགོས་ཡ་ཅིག་ཆགས་དགོས་རེད་བ་ལགས་བོད་པ་ཡིན་པ་ཡིན་ན། རེད་རེད་ད་བླ་བྲ་དེ་མི་ནི་སོ་ར་ལ་ཚུགས་དུས་སྐབས་སུ་ལ་ཡང་ཉིན་མའི་སླབ་གྲྭ་ཞིག་ཆགས་འགྲོ་དུས་དེ་ས་གནས་ལ་མ་བསྡད་ན་ཡང་དེ་ཚོས་ཕྲུ་གུ་སླབ་གྲྭ་ལ་བཏང་ཡས་ཁག་པོ་ཆགས་འགྲོ་གི་རེད་ཡིན་ན་ཡང་ས་གནས་གཞན་པ་ནས་བོད་པ་གཞན་ནང་མི་གཞན་པ་དེ་འདྲས་ཀྱིས་སླབ་གྲྭ་དེ་ལ་འདོད་པ་ཡོད་པ་འདྲ་པོ་བྱས་ན་ཉིས་སྟོང་ཉི་ཤུ་རྩ་ལྔ་ལ་ཡང་སླབ་གྲྭ་དེ་འགོ་བཙུགས་བྱས་ཨ་ནི་སོ་སོའི་ཕྲུ་གུ་དེ་ཡང་བཏང་ཡས་ཀྱི་འདོད་པ་ཡོད་ན་དེ་མི་ནི་སོ་ཏྲ་ལ་སྤོ་དགོས་ཆགས་ཀྱི་རེད་ཨ་ནི་ཡང་ཐོ་དེ་སྐྱོན་གྱི་འཕྲོ་ན་ཐོ་སྐྱོན་ན་འགྲིག་གོ་ཞེས། ལགས་སོ་ད་ག་ནས་སྤྱིར་བཏང་དེ་གྲས་དེ་སླབ་གྲྭ་དང་དེ་གྲས་ཅིག་བཙུགས་གནང་ཡ་ལ་ད་ལྟའི་ཆ་ལ་ཨ་ལེ་ངས་ཕྲུ་གུའི་གྲངས་ཚད་དེ་སྒྲིག་གཞི་གཞིར་བཟུང་ཁྲིམས་གཞི་གཞིར་བཟུང་འགྲོ་དགོས་ཀྱི་ཡོད་ཙང། ལམ་སང་གསུང་ཐུབ་ཀྱི་མ་རེད་དེ། གཅིག་དངུལ་གྱི་རོགས་རམ་དེ་ཡང་མངའ་སྡེའི་གཞུང་དང་དེ་བར་ནས་རག་གི་ཡོད་པ་ཡིན་ན་ག་འདྲ་ཡིན་ན་ད་ཅིག་སླབ་གྲྭ་ས་ཆ་ཟེར་ཡ་ལ་དང་ག་རེ་ཡིན་པ་ཡིན་ནས། རེད་འོང་དང་པོ་སྔོན་ལ་ད་ལྟ་སླབ་གྲྭ་འགོ་མ་ཚུགས་སྔོན་ལ་ཡང་དཔལ་འབྱོར་བསྡུ་རུབ་བྱས་རྗེས་ད་ལྟ་ང་ཚོ་ལས་འགན་ཅིག་ཆགས་བསྡད་ཡོད་རེད་གང་ཡིན་ཟེར་ན་ད་ལྟ་ང་ཡིག་ཆ་གྲ་སྒྲིག་བྱས་ལ་ཡང་ང་ཚོ་སྒེར་གྱི་ཁ་ས། ཀམ་པ་ནི་ཅིག་མཉམ་དུ་ལ། ལས་ཀ་བྱེད་བསྡད་ཡོད་ར་ཁོ་རང་ཚོས་ང་ཚོ་ཕྱག་རོགས་གནང་གི་ཡོད་རེད་ཡང་ཁོ་རང་ཚོ་ལས་ཀ་བྱེད་ཤུལ་རིང་ཀ་ལ་ཡང་ཁོ་རང་ཚོ་ལ་དངུལ་ཕུལ་དགོས་རེད་པ་ཨ་ནི་འོང་བྱས་ཙང་ད་འགྲོ་སོང་ཆུང་ཆུང་ཆུང་ཆུང་ག་ས་མང་པོ་ཅིག་ཆགས་འགྲོ་གི་འདུག་འོང་བྱས་ཙང་ད་དེ་ཚོ་དཔལ་འབྱོར་བསྡུ་རུབ་བྱེད་ད་ཡང་ས་ཆ་ཅིག་རྙེད་དུས་སྐབས་སུ་ལ་ཡང་སླབ་གྲྭ་དེ་གི་ས་ཆ་དེ་གི་འགྲོ་སོང་བྱེད་རེད་པ་འོང་དེ་ཡང་ག་འདྲ་བྱས་ནས་སྤྲད་དགོས་ཡོད་མེད་ད་དེ་ཚོ་ཧང་ད་ང་ཚོ་དཔལ་འབྱོར་བསྡུ་རུབ་བྱེད་པ་འགྲོ་གི་ཡོད་རེད་པ་ཧང་ད་ཡིན་ནས་ལ་སླབ་གྲྭ་འགོ་ཚུགས་ཚར་དུས་སྐབས་སུ་ལ་ཨ་ནི་གཞུང་ནས། ཕྱག་དངུལ་གྱི་རོགས་རམ་རག་གི་ཡོད་ས་རེད་ཤག་སྤུ་གུ་རེ་རེ་ཐོག་ནས་ར་ཨ་ནི་སྤུ་གུ་མང་ང་ཡོད་ན་ནི་འགྲོ་སོང་མང་ང་འགྲོ་ར་ཨ་ནི་འོང་བྱས་ཙང་ཕྱག་དངུལ་ཡང་མང་ང་དུས་གི་ཡོད་ས་རེད་ཤག་དེ་ཚོ་ཡང་ཕར་ཞུ་ག་འགྲོ་བ་རེད་ར་གཞུང་ལ་མངའ་སྡེ་གཞུང་ལ་ཡོད་རེད་ས་གནས་གི་གཞུང་ལ་ཡོད་རེད་ཡང Federal Grant གི་ཨ་རི་རྒྱལ་ཁབ་རང་གི་གི་ཅི་ཡང་སླབ་གྲྭ་དེ་ཚོ་ལ་རོགས་རམ་བྱེད་ཡ་ལ་ཡང་དེ་ཚོ་ཕར་ཞུ་ག་འགྲོ་བ་དུ་མ་དེ་ཚོ་མ་རག་པ་འདྲ་བྱེད་ན་ནི་འགྲོ་སོང་དེ་ཚོ་ལ་བཏང་ཡ།

འདྲ་བོ་རེད་རེད་ད་རྒྱལ་བ་རིན་པོ་ཆེ་གི་བཀའ་གནང་ནས་ད་ལོ་ཁ་ཤས་ཅིག་ཆགས་པ་རེད་དཔེར་ན་རྒྱ་གར་ཆ་བཞག་པ་ཡིན་ན་རྒྱ་གར་སླབ་གྲྭ་རྒྱལ་ས་ལྡི་ལི་གི་སླབ་གྲྭ་ཁག་ནང་ལ་ལག་ལེན་ཁེལ་བསྡད་ཀྱི་ཡོད་རེད་དེ་དང་འབྲེལ་བའི་གི་ཐོག་ནས་དེ་མ་ཡིན་པའི་ནས་སླབ་གྲྭ་གཞན་པ་དེ་འདྲས་ལ་དེ་གནང་གི་འདུག་དེ་འདྲས་སོང་ཙང་དེ་ཁྱེད་རང་གི་གལ་ཆེ་ལོས་རེད་ཟིག་ཏུ་ད་ལྟའི་ཆ་ལ་སླབ་གྲྭ་དང་རྒྱལ་ཁབ་ག་ཚོད་ནང་ལག་ལེན་བསྟར་གྱི་ཡོད་པ་ཡིན་ན། ཨ་རེ་ལགས་སོ་སིའི་ཤེས་ཡོན་དེ་ད་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་ཤག་པ། ཨ་ནི། ངས་ཧ་གོ་བ་ལ་ཧན་ད་སིའི་ཤེས་ཡོན་དེ་ཧན་ད་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་གཅིག་ལ་ཁྱབ་ཚར་ཤག་ཨ་ནི་སིའི་ཤེས་ཡོན་དེ་སློབ་ཚན་དེ་ཚོ་ཆ་ཚང་སྐད་མ་འདྲ་བ་ཉི་ཤུ་རྩ་གཉིས་ལ་ཁོང་ཚོ་གི་བསྒྱུར་ཚར་ཤག་ར་ཨ་ནི་དགེ་རྒན་འབུམ་གཉིས་དང་ཕྱེད་ཀ་ལྷག་ཙམ་ཁོང་ཚོ་གི་སྦྱོང་བརྡར་དང་དེ་འདྲས་སྤྲད་ཚར་ཤག་ཨ་ནི་སློབ་ཕྲུག་ཁོ་ན་ས་ཡ་བདུན་ལྷག་ཙམ་དེ་ཁ་ས་འབྲེལ་བ་བྱེད་བསྡད་ཡོད་ར་སློབ་ཕྲུག་མཉམ་དུ་ལ་སིའི་ཤེས་ཡོན་སྐོར་ལ་འོང་དེ་འདྲས་ཀྱི་ཧ་ད་བར་དུ་ཁྱབ་ཚར་ཤག་དེ་འདྲ་གམ་ཞིག་གི།

ཁོ་རང་ཚོ་སིའི་ཤེས་ཡོན་དེ་འདོད་པ་ཡོད་སྤུ་གུ་ལ་དེ་བསླབ་ཐུབ་ན་ཡག་པོ་དཔེ་འདུག་ས་ཡིན་ནས་ཁོ་རང་ཚོ་གི་སྤུ་གུ་དེ་ཡང་ལོ་ཁ་ཤས་ཅིག་གི་ཆེ་དྲགས་གི་ཡོད་ས་རེད་ད་ང་རང་ཚོ་གི་བསླབ་གྲྭ་ནང་ལོ་བཅུག་པའི་ལ་ཨ་ནི་དེ་བཞིན་ཡང་འགྱོད་པ་སྐྱེས་བསྡད་ཤག་པ་ཡིན་ནས་ང་ཚོ་གི་ཧན་ད་གཟའ་མཇུག་བསླབ་གྲྭ་དང་དེ་ཚོ་གི་གཟའ་མཇུག་བསླབ་གྲྭ་གི་དགེ་རྒན་དེ་ཚོ་ཁོ་རང་ཚོ་ཚང་མ་ཧན་ད་ཨ་རིའི་ནང་ལོ་ལ་དགེ་རྒན་ཚང་མ་ལ་ཟབ་སྦྱོང་རག་ཚར་ཡོད་རེད་ར་ད་ལོ་ཁ་སང་ཀལ་ལཱ་ཧྥོར་ནི་ཡ་ལ་སིའི་ཤེས་ཡོན་གི་ཟབ་སྦྱོང་གནང་ཡོད་རེད། ཨ་ནི་ང་ཚོ་མི་ནི་སོ་ཊ་དཔེ་ཆ་བཞག་པ་ཡིན་ན་དགེ་རྒན་བཅུ་གཅིག་བཅུ་གཉིས་ཤིག་གིས་ཟབ་སྦྱོང་བྱེད་ག་འགྲོ་བྱས་ཨ་ནི་དེ་གཟའ་མཇུག་སླབ་གྲྭ་ལ་ད་ཁོང་ཚོ་སཱི་ཤེས་ཡོན་གྱི་འབུད་རྒྱག་བཏང་ཡོད་ཀྱི་རེད་བསམ་གྱི་འདུག་ཨ་ནི་སླབ་གྲྭ་གི་སྤུ་གུ་ཚོ་ལ་སཱི་ཤེས་ཡོན་གྱི་ཐོག་ནས་དེ་ཤི་ཁ་ལ་འོར་ཁྱབ་བསྡད་ཡོད་རེད་བསམ་གྱི་འདུག། ལགས་སོ་ད་བྱས་ན་ངའོ་གྲོགས་ལ་ངས་བཀའ་འདྲི་མ་ཞུས་པ་ཡང་ཁྱེད་རང་གསུང་དགོས་ཡས་དེ་འདྲ་ལྷག་ཡོད་ཡིན་ན་ཅིག་གསུང་རོགས་གནང། ད་སླབ་གྲྭ་དེ་བཙུགས་པ་དེ་དཔེ་མ་སྲིད་གལ་ཆེན་པོ་ཡོད་རེད་བསམ་གྱི་འདུག་ཧ་ད་ང་ཚོ་ཚང་མ་ལོ་མཁྱེན་གྱི་ཡོད་རེད་ར་ཧ་ད་ང་རང་ཚོ་གི་བོད་སྐད་དེ་ག་གམ་ཞིག་གི་ཉེན་ཁ་ཅིག་ཆགས་བསྡད་ཡོད་མེད་ཅིག་ར་ཨ་ནི་འོང་དེ་བྱས་ཙང་ཧ་ད་ང་ཚོ་ད་ཕྱི་རྒྱལ་ལུང་པ་ལ་རང་དབང་ལུང་པ་ཅིག་ལ་ཡོད་དུས་དེ་འདྲའི་སླབ་གྲྭ་བཙུགས་ཡ་གི་དེ་འདྲའི་གོ་སྐབས་ཅིག་ཡོད་དུས་སྐབས་སུ་ལ་ང་ཚོ་གི་བླངས་ནས་ཨ་ནི་ག་ས་གང་ཐུབ་ཐུབ་དེ། ད། ག་ས་འགོ་བཙུགས་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡིན། ཨ་ནི། ག་ས་སློབ་གྲྭ་དེ། འགོ་བཙུགས་ཚར་དུས་ག་ས་ལ་ཕ་མ་ཚོ་དང་ད་ལྟ། བོད་མི་མང་གི་རྒྱབ་སྐྱོར་གང་ཐུབ་ཐུབ་གནང་རོགས་གནང་ཟེར་ནས་འབོད་སྐུལ་ཞུ་བ་ཡིན་གང་ཡིན་ཟེར་ན། གཟའ་མཇུག་སློབ་གྲྭ་གཅིག་པོ་གཅིག་གིས། ད་འདང་གི་ཡོད་མ་རེད་ང་རང་ཚོ་ཕྲུ་གུ་ཚོ་ཉི་མ་རྟག་པར་གཅིག།

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་ནག་གིས་འབྲུག་ཡུལ་དང་མཉམ་དུ་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་དང་འབྲེལ་བའི་གྲོས་མོལ་བྱས་པ་དང་མཉམ་དུ་འབྲུག་ཡུལ་གྱི་ས་ཆ་ཧམ་འཕྲོག་བྱེད་བཞིན་ཡོད་པའི་སྐོར། པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་སྤེལ་གསལ་ལྟར་ན་རྒྱ་ནག་གིས་འབྲུག་ཡུལ་དང་ལྷན་དུ་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་ཡོང་ཐབས་སུ་མུ་མཐུད་གྲོས་མོལ་བྱེད་པ་དང་མཉམ་དུ་དེ་སྔ་འབྲུག་ཡུལ་གྱི་མངའ་ཁོངས་སུ་ཡིན་པའི་ས་ཆ་མང་པོ་ཞིག་རྒྱ་ནག་གིས་རྒྱ་སྐྱེད་རིང་ལུགས་ཀྱི་སྲིད་ཇུས་འོག་ས་ཆ་ཧམ་འཕྲོག་བྱས་ཡོད་པ་སྲུང་སྐར་པར་ཆས་ཐོག་སྣང་བརྙན་གསར་པ་ཞིག་ཐེར་འདོན་གནང་ཡོད་པ་རེད་འདུག། འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ཉིན་སྲུང་སྐར་པར་ཆས་ཐོག་སྣང་བརྙན་ཐེར་འདོན་གནང་པའི་ནང་འབྲུག་ཡུལ་གྱི་མཁན་པ་ལྗོངས་མངའ་ཁོངས་སུ་ཆགས་པའི་བྱ་དཀར་ལུང་ལུང་གཤོངས་སུ་རྒྱ་ནག་གིས་འབྲུག་ཡུལ་ནས་རྩོད་གླེང་ཡོད་པའི་ས་ཁུལ་རྣམས་ཧམ་འཕྲོག་བྱེད་ཐབས་སུ་གྲོང་གསེབ་གསར་རྒྱག་བྱེད་བཞིན་ཡོད་པ་རེད་འདུག་ད་རེས་ཀྱི་གནད་དོན་དེ་དང་འབྲེལ་བའི་ཐོག་རྒྱ་གར་གྱི་རྒྱལ་ས་ལྡི་ལི་གཙུག་ལག་སློབ་གྲྭ་ཆེན་མོའི་ནང། རྒྱལ་སྤྱིའི་ཆབ་སྲིད་ཐོག་སློབ་སྦྱོང་གནང་བཞིན་པ་བསྟན་འཛིན་དབང་ཕྱུག་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་རྒྱ་ནག་གི་ངོས་ནས་ཁྱིམ་མཚེས་རྒྱལ་ཁབ་ཀྱི་ས་ཆ་ཧམ་འཕྲོག་བྱས་པའི་གནད་དོན་ནི་གནས་ཚུལ་གསར་པ་ཞིག་མིན་པར་འདི་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སླེབས་པ་ནས་བཟུང་རྒྱ་སྐྱེད་རིང་ལུགས་ཀྱི་སྲིད་བྱུས་དེ་ཤུགས་ཆེ་རུ་བཏང་པ་ཞིག་ཡིན་པ་གསུང་གི་འདུག། ད་དེ་ཨ་ད་ཐོན་ན་དེང་སང་ཉེ་ཆར་ཕ་ཆེ་དེ་ད་ང་ཚོ་དེ་ས་ཏྲ་ལེད་ལའོ་རེམ་དེ་ད་ང་ཚོ་ད་བར་སྣང་གི་ནི་མ་དེ་རེད་ད་ང་ཚོ།

དེ་འདྲ་གི་རྟགས་གང་དག་ཁོ་ཚོ་ཡི་རྟགས་ཐབས་ཅིག་གིས་རེམ་དེ་འདྲའི་རྟགས་དང་རོགས་ཅིག་མེད་ན་སེམས་ཐག་ཅིག་དེ་འདྲ་རོགས་ཅིག་ག་ལ་རེ། ཡང་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་འབྲུག་ཡུལ་གྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་རྣམ་གཉིས་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་ཐུག་འཕྲད་ཀྱིས་རྒྱལ་ཁབ་གཉིས་བར་ས་མཚམས་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་ཚོགས་ཡོད་པ་རེད་ཐེངས་འདིའི་གྲོས་མོལ་ཚོགས་འདུའི་ཐོག་འབྲུག་པའི་སྐུ་ཚབ་འབྲུག་ཡུལ་གྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་དང། རྒྱ་གར་ནང་གི་འབྲུག་པའི་གཞུང་ཚབ་པ་དམག་སྤྱི་ཟུར་པ་ཝེ་ཙོབ་རྣམ་རྒྱལ་ལགས་དེ་བཞིན་འབྲུག་ཡུལ་གྱི་ཕྱི་སྲིད་དྲུང་ཆེ་པད་མ་ཆོས་སྒྲོན་ལགས་ཀྱང་མཉམ་ཞུགས་གནང་ཡོད་པ་རེད་དེ་སྔ་ཡིན་ན་འབྲུག་ཡུལ་དང་རྒྱ་ནག་གི་ས་མཚམས་རྩོད་གཞི་ཁག་ལ་རྒྱ་གར་དང་རྒྱ་ནག་བར་གྲོས་མོལ་བྱེད་ཀྱི་ཡོད་པ་དང་ཡིན་ན་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞིའི་ལོ་ནས་བཟུང་རྒྱ་ནག་དང་འབྲུག་གཞུང་བར་ཐད་ཀར་གྲོས་མོལ་བྱེད་འགོ་འཛུགས་བཞིན་གྲོས་མོལ་ཐེངས་ཉི་ཤུ་རྩ་བཞི་པ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཚོགས་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་འབྲུག་དང་བོད་ཀྱི་ས་མཚམས་འབྲོག་ལམ་ཁུལ་དུ་རྩོད་རྙོག་བྱུང་པའི་རྗེས་ཁྱོན་ལོ་བདུན་ཙམ་གྱི་རིང་རྒྱ་ནག་དང་འབྲུག་བར་ས་མཚམས་གྲོས་མོལ་བྱུང་མེད་པ་རེད་ཡང་བསྟན་འཛིན་དབང་ཕྱུག་ལགས་ཀྱིས་མུ་མཐུད་གསུང་དོན་དུ་ད་རེས་རྒྱ་ནག་དང་འབྲུག་གཞུང་བར་ས་མཚམས་རྩོད་རྙོག་དང་འབྲེལ་བའི་ཐད་ཀར་གྲོས་མོལ་བྱས་ཡོད་ན་ཡང་ཕྱོགས་གཉིས་བར་དོན་ཕན་ལྡན་པ་ཞིག་བྱུང་མེད་པ་ཁོང་ནས་གསུང་གི་འདུག། ཨ་ནི་ད་ལྟ་སྐབས་ལ་ད་ལྟ་ད་ག་ད་ག་ཚོད་ན་དེ་བྷུ་ཊན་གྱི་ས་ཆ་ནང་ལ་ད་ལྟ་རྒྱ་ནག་གིས་ནས་ད་དེ། ཟུར་བའི་དགྲ་བོ་ཡིན་ན་ཡང་ཡང་མི་དགའ་འདུག་རྒྱ་ནག་གི་དེ་ས་ཡ་གི་དེ་རིགས་ད་དཔེ་ཅིག་ཐབས་ཤེས་བྱས་པ་དེ་དང་ད་ད་ད་ད་དེང་སང་ཉེ་ཆར་ད་ང་ཚོ་ཡང་རྒྱ་ནག་དང་ད་བུ་ཀྲེན་གཉིས་ཁོ་རང་གཉིས་ལོགས་སུ་དེ་རིགས་གང་ད་ད་སྐད་ཆ་རང་བཤད་བྱེད་དང་ད་ས་མཚམས་ཀྱི་དཀའ་ངལ་སེལ་ཡས་དེ་རིགས་གང་ད་ད་དཔེ་གནས་ཚུལ་ཞིག་བྱུང་ཡོད་རེད་བ་འོ་ཐུག་ཐུག་པ་ཅིག་ང་ཚོ་ཅིག་འབྲེལ་བ་དྲ་ཐིག་པ་རེད་ད་དེ་དེ་ད་ཁྱད་ཚ་བ་རོ་ཅིག་ཆགས་ཡོད་རེད་ད་དེ་ཁྱད་ཚོ་གར་ཆགས་ས་དེ་ད་ང་ཚོ་ཅིག་ད་ད་བུ་ཀྲེན་གྱི་དེ་རིགས་ད་ང་ཚོ་ཕྱི་ལོགས་ཀྱི་དེ་རིགས་ད་པང་ག་ས་ང་ཚོ་ས་མཚམས་ཀྱི་དཀའ་ངལ་ཡིན་ན་རེད་དེ་རིགས་ས་མཚམས་ཀྱི་དེ་རིགས་ད་ང་ཚོ་ག་ལོག་ད་རྙོག་དྲ་ཚ་པོ་ནམ་རྒྱུན་དུ་མང་ཆེ་བ་རྒྱ་གར་གྱིས་འགན་ཁུར་ཡང་མི་དགའ་འདུག་རྒྱ་གར་གྱི་དེ་རིགས་ཅིག་ད

འབྲས་བུ་ཅིག་གིས་དེའི་མི་འདོར་བར་འབྲས་བུ་དེ་ཡང་བརྩམས་ན་རྒྱ་ནག་གི་ད་ལྟ་ཀྱག་ཀྱག་བྱས་ཀྱི་རོ་ཅིག་ག་ད་ཅིག་ཆགས་བསྡད་འདུག་བ་འོ་དེ་འདྲས་ཀྱི་ད་ཡང་གནས་གང་ཞིག་ཁྲིད་ན་ཡང་བུ་ཀྲེན་གྱིས་ནི་འདུག་སྲིད་ད། ད་ད་ས་ས་ན་འབྲས་བུའི་དོན་དེར་སྲིད་སྤྱིའི་ཞིབ་འབྲང་ག་ལ་བར་བྱེད་ད་བསམ་བློ་གཉིས་བར་རོ་ཅིག་བཏང་གི་དེ་རིགས་ག་ཅིག་ད་དེ་རྩིས་ར་ཅིག་བར་གྱི་ཤར་གྱི་རོ་ཅིག་ཆགས་བསྡད། འབྲུག་དང་བོད་བར་གྱི་ས་མཚམས་ཁྱོན་རྒྱང་ཐག་ཀི་ལོ་མི་ཀྲར་བཞི་བརྒྱ་ཙམ་གྱི་ས་འབྲེལ་ཆགས་ཀྱི་ཡོད་པ་དང་འབྲུག་དང་རྒྱ་ནག་བར་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་སེལ་ཐབས་སུ་རྒྱལ་ཁབ་གཉིས་བར་གྲོས་མོལ་ཐེངས་མང་བྱས་ཡོད་ན་ཡང་ད་བར་དོན་ཕན་ལྡན་པ་ཞིག་བྱུང་མེད་པ་དང་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་ཐོག་རྒྱ་གར་གྱིས་འབྲུག་ལ་རྒྱབ་སྐྱོར་གནང་བཞིན་ཡོད་པ་རེད་འབྲོག་ལམ་ས་ཁུལ་གྱི་རྩོད་རྙོག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གསར་དུ་བྱུང་བ་ཞིག་མིན་པར་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་བྱུང་བ་ཞིག་དང།

ལ་བའམ་དེར་ང་ཚོ་ད་ལམ་པ་ཁས་ཆུ་ཚ་ད་ང་ཚོ་ད་བྱ་དེ་གི་ད་ག་ཚོ་དེ་མཇིང་པ་འདྲ་བོ་ཅིག་ཡ་ད་ང་ཚོ་དབྱིན་ཇིའི་སྐད་དུ chicken neck ལབ་ཀྱི་རེད་བ་ད་ད་དེ་ལ་ད་ད་དེའི་མིང་ལ་ངའི་ཁ་ལ་ད་དྲན་པ་ཆེ་རི་བ་འོ་དེའི་འགྲམ་ད་ར་ད་བུ་ཀྲེན་ཉེ་ར་ཨ་ནི་གལ་སྲིད་དེའི་འགྲམ་དུ་ར་ད་རྒྱ་མི་གི་དམག་མི་དེ་སླེབས་པ་ན་ནི་དེའི་ལམ་པ་དེ་འགག་ཡག་གི་དེ་རི་ཉེན་ཁ་ཆེ་རི་བ་འོ་དེ་འདྲི་ག་ད་ནས་གལ་སྲིད་ད་ཞིག་ཅེ་ག་ད་བུ་ཀྲེན་གི་ན་ར་ག་ད་རྒྱ་ནག་གི་དེ་རི་ད་དེ་ས་ཆ་ཟ་ཡག་གི་དེ་རི་ག་ད་ད་དཔེ་ཅིག་ལེ་བ་ན་རྒྱ་ཅི་རྒྱ་དེ་ག་ད་རྒྱ་གར་ལ་ག་ང་ཆུ་ག་ད་ཆེ་དེ་གཏན་འཁེལ་རྒྱུ་རོ་ཅིག་ཆག་ཏེ་ཆེ་རི་བ་འོ་དེ་འདྲི་ག་ད་ད་ནས་ད་ཅི་ལ་ཞིག་ཆེ་ན་དེ་ད་ད་རྒྱ་གར་གི་ངོས་ནས་ཡང་དེ་ལ་ཞིག་པའི་བ་ཅིག་ཁོང་ཚོ་གི། སྲིད་ཇུས་ཤིག་དེང་ཡན་མ་ཁ་ལ་འཐབ་ཇུས་ཀྱི་བཀའ་ཆོས་ཅིག་གཏིང་ཁེལ་བསམ་འདུག། ད་ལྟའི་ཆར་རྒྱ་གར་ནི་འབྲུག་རྒྱལ་ཁབ་ནང་གི་ཚོང་དང་ཡར་རྒྱས་ཀྱི་ཕྱག་སྦྲེལ་གཙོ་བོ་ཞིག་དང་རྒྱ་གར་གྱིས་འབྲུག་ནང་ཆུ་མཛོད་གློག་ཁང་སྤ་རོ་གནམ་ཐང་དང་འབྲུག་རྒྱང་སྲིང་བསྟི་གནས་སོགས་ཀྱི་དཔལ་འབྱོར་དང་འཛུགས་སྐྲུན་གང་ཅིའི་ཐོག་ནས་རོགས་སྐྱོར་རྒྱ་ཆེན་པོ་གནང་ནས་ཕྱོགས་གཉིས་བར་འབྲེལ་བ་ཧ་ཅང་བཟང་པོ་གནས་མུས་ཡིན་པ་མ་ཟད་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་འབྲུག་དང་རྒྱ་གར་བར་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་ཆགས་ཀྱི་ཡོད་པ་རེད་འབྲུག་རྒྱལ་ཁབ་དེ་བཞིན་མི་འབོར། ས་ཆའི་རྒྱ་ཁྱོན་དང་དམག་དོན་སྟོབས་ཤུགས་ཀྱི་ཆ་ནས་རྒྱལ་ཁབ་ཆུང་ཆུང་ཞིག་ཆགས་ཀྱི་ཡོད་ན་ཡང་འབྲུག་དེ་བཞིན་ཨེ་ཤི་ཡའི་ནང་གི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་བར་ཚུད་པའི་རྩོད་རྙོག་ཅན་གྱི་ས་ཁུལ་ཞིག་དང་ཆབ་སྲིད་ཀྱི་གནས་བབ་དང་འཐབ་ཇུས་རང་བཞིན་གྱི་གནས་བབ་ས་བབ་འཐབ་ཇུས་ཀྱི་གནས་བབ་ཀྱི་ཐོག་ནས་འབྲུག་དེ་བཞིན་ཧི་མ་ལ་ཡའི་རྒྱལ་ཁབ་གལ་ཆེ་ཞིག་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་པ་རེད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུས་ཀྱི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན